ཨ་མི་རི་ཀའི་རྒྱལ་ས་ཝཱ་ཤིང་ཏོན་ནས་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གིས་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་བཅུ་གཅིག་པའི་ཚེས་བཅོ་བརྒྱད་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་སྤྱི་ཟླ་བཅུ་གཉིས་པའི་ཚེས་སུམ་ཅུ་རེས་གཟའ་སྤེན་པའི་སྔ་དྲོའི་ལས་རིམ་བཀོད་སྒྲིག་གནང་མཁན་དབྱངས་སྒྲོལ་ལགས་དང་གསར་འགྱུར་དང་ལེ་ཚན་ཁག་སྙན་སྒྲོན་ཞུ་མཁན་སྒྲོལ་མ་ལྷ་མོ་ལགས་དང་མཁའ་འགྲོ་གཡང་འཛོམས་བཅས་ཐུན་མོང་ནས་ཐོག་མར་གསན་མཁན་རྣམ་པ་ཡོངས་ལ་འཚམས་འདྲི་ཞུ་བ་དང་ཆབས་ཅིག་ཐེངས་འདིའི་ལེ་ཚན་ཁག་གཤམ་ལ་རིམ་པས་རྒྱང་སྲིང་ཞུ་གི་ཡིན། དེ་རིང་གི་ལས་རིམ་ཁག་གི་ཐོག་མར་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་སེམས་ཀྱི་རང་བཞིན་འོད་གསལ་བ་དང་དྲི་མ་རྣམས་ནི་གློ་བུར་བ་ཡིན་དུས་ང་ཚོས་ཉོན་མོངས་པའི་གཉེན་པོ་བསྟེན་ཏེ་རྣམ་མཁྱེན་རྒྱལ་བའི་གོ་འཕང་ཐོབ་ཐབས་སུ་འབད་བརྩོན་དགོས་པའི་སྐོར་བཀའ་སྩལ་གནང་མཛད་ཡོད་པ་བཅས་ཐེངས་འདིའི་གལ་ཆེའི་གསར་འགྱུར་ཁག་ཅིག་དང། དགེ་ལྡན་སྙན་བརྒྱུད་ཀྱི་གདམས་པའི་མཛོད་འཛིན་ཁྲི་ཆེན་བ་སོ་ཆོས་ཀྱི་རྒྱལ་མཚན་མཆོག་སྐུ་མྱ་ངན་ལས་འདས་ནས་ལོ་ལྔ་བརྒྱ་ལྔ་བཅུ་འཁོར་བའི་རྗེས་དྲན་འཚོགས་ཡོད་འདུག། ཡང་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་འགན་འཛིན་གྱིས་བཙན་བྱོལ་ནང་གི་བོད་པའི་ན་གཞོན་ཉམས་ཞིབ་པའི་སྤུས་ཚད་ཡར་རྒྱས་ཕྱིན་ཡོད་པ་གསུངས་འདུག། མཇུག་ཏུ་གླེང་མོལ་གྱི་ལེ་ཚན་ནང་རྒྱལ་སྤྱིའི་དགེ་འདུན་པའི་གླེང་སྟེགས་ཀྱི་གལ་གནད་ཞེས་པའི་བརྗོད་གཞིའི་ཐོག་རྒྱལ་སྤྱིའི་ནང་པའི་ལྷན་ཚོགས་ཀྱི་སྤྱི་ཁྱབ་དྲུང་ཆེ་ཤར་རྩེ་མཁན་ཟུར་བྱང་ཆུབ་ཆོས་ལྡན་ལགས་དང་སེར་བྱེས་དགེ་བཤེས་ཐབས་མཁས་བློ་གྲོས་ལགས་རྣམ་གཉིས་ལྷན་དུ་གླེང་མོལ་ཞུས་པ་ཞིག་གསར་འགྱུར་དང་ལེ་ཚན་གཞན་ཁག་གི་རྗེས་སུ་རིམ་པས་སྙན་སྒྲོན་ཞུ་གི་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་སྒྲོལ་མ་ལྷ་མོ་ལགས་དང་མཁའ་འགྲོ་གཡང་འཛོམས་ནས་སྙན་སྒྲོན་ཞུ་གི་ཡིན། གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ང་ཚོས་ཉོན་མོངས་པའི་གཉེན་པོ་བསྟེན་ཏེ་རྣམ་མཁྱེན་རྒྱལ་བའི་གོ་འཕང་ཐོབ་ཐབས་སུ་འབད་བརྩོན་དགོས་པའི་སྐོར་བཀའ་སྩལ་གནང་མཛད་པའི་སྐོར་གནས་མཆོག་རྡོ་རྗེ་གདན་ནས་པདྨ་དངོས་གྲུབ་ལགས་ཀྱིས་སྙན་བརྒྱུད་གནང་གི་རེད། སེམས་ཀྱི་རང་བཞིན་འོད་གསལ་བ་དྲི་མ་རྣམས་ནི་གློ་བུར་བ་ཡིན་དུས་ངང་ཚོས་ཉོན་མོངས་པ་ལ་གཉེན་པོ་བསྟེན་ཏེ། རྣམ་མཁྱེན་རྒྱལ་བའི་གོ་འཕང་ཐོབ་ཐབས་སུ་འབད་བརྩོན་དགོས་སྐོར།
གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་བཀའ་སྩལ་གནང་སོང། སེམས་རང་བཞིན་གྱིས་འོད་གསལ་བ་དྲི་མ་གློ་བུར་བ་འོ་ད་དེ་གི་དེ་གི། གཅིག་བསམ་བློ་ཡག་པོ་ཞིག་བཏང་ནས། ད། རང་བཞིན་གྱིས་འོད་གསལ་བ་དང་དྲི་མ་གློ་བུར་བ་ཡིན་པ་དེ་ཨེ་ནི། རང་བཞིན་གྱིས་འོད་གསལ་བ་དེ་བློ་ཕར་སྦྱངས་ནས་ངེས་པ་རྙེད་ཐུབ་ཡ་གཅིག་དང། བློ་ཡི་གསལ་བའི་ཆ་དེ་ཡི་དེ་ཕར་གོང་ནས་གོང་དུ་སྤེལ་ཡ་གཅིག་དང། ཨ་ནི་དྲི་མ་གློ་བུར་བ་དེ་ཡི་དེ་ཨེ་ནི་གཉེན་པོ་སྐྱེས་པའི་ཐོག་གཉེན་པོ་སྐྱེས་པའི་ཐོག་ནས་ག་ལེ་ག་ལེ་ལ་ཕར་ཇེ་ཆུང་ཇེ་ཆུང་ཇེ་ཆུང་ཇེ་ཆུང་ཇེ་ཉུང་ཇེ་ཉུང་ཇེ་ཉུང་ལ་ཡ། གཏོང་ཡག་བྱེད་དགོས། འདི་ཚེས་ཉི་ཤུ་རྩ་དགུ་ཉིན་གནས་མཆོག་རྡོ་རྗེ་གདན་གྱི་དུས་འཁོར་གསུང་ཆོས་ར་བའི་ནང། བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས། དཔལ་ས་སྐྱ་གོང་མ་ཁྲི་ཆེན་རྡོ་རྗེ་འཆང་ཆེན་པོ་མཆོག་དང་སྐྱབས་རྗེ་དགའ་ལྡན་ཁྲི་རིན་པོ་ཆེ་མཆོག། དེ་བཞིན་བོད་མིའི་སྒྲིག་འཛུགས་ཀྱི་དམངས་གཙོའི་ཀ་བ་གསུམ་གྱི་མཛད་གཙོ་ལ་སོགས་རྣམ་པས་དབུས་པའི། ཕྱི་ནང་དད་ལྡན་སེར་སྐྱ་མི་མང་ལྔ་ཁྲི་བརྒལ་བ་ཞིག་ལ། མགོན་པོ་ཀླུ་སྒྲུབ་ཀྱིས་མཛད་པའི་ཆོས་དབྱིངས་བསྟོད་པའི་བཀའ་ཆོས་གནང་སྐབས་བཀའ་གནང་ཡོད་ཅིང། སྐབས་དེར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་མུ་མཐུད་བཀའ་གནང་བའི་ནང། དྲི་མ་ཉོན་མོངས་པ་ལ་གཉེན་པོ་བསྟེན་རྒྱུའི་ཕྱོགས་དེ་ནས་བྱང་ཆུབ་ཀྱི་སེམས་དང་སྟོང་ཉིད་ཀྱི་ལྟ་བ་དེ་ཡིན་པས་དཀར་ནག་གསུམ། སྐབས་སུ་བབ་པ། གཉེན་པོའི་ཕྱོགས་དེ་བྱང་ཆུབ་ཀྱི་སེམས་དང་སྟོང་ཉིད་ཀྱི་ལྟ་བ་རེད། སྟོང་ཉིད་ཀྱི་ལྟ་བས་ཉོན་མོངས་ཀྱི་གཉེན་པོ་བྱེད་ཡ་དང་ཨེ་ནི། དེ་བྱང་ཆུབ་ཀྱི་སེམས་ཀྱིས་ཟིན་ཡུལ་དུ་བཏང་ནས་ཤེས་སྒྲིབ་ཀྱི་གཉེན་པོ་བྱེད་ཡ་གཅིག་གི་ཆགས་ཡོང་གི་ཡོད་རེད། ཨོ་དེ་འདྲ་ཡིན་དུས་ཙང་ནས་ང་རང་ཚོ་ཚང་མ་ལོག་གི་སྟོང་ཉིད་ཀྱི་ལྟ་བ་དང་འབྲེལ་བའི་ཨེ་ནི་བྱང་ཆུབ་ཀྱི་སེམས་ཡག་པོ་ཅིག་བསམ་བློ་བཏང་ཉིན་རེ་བཞིན་དུ་སེམས་ལ་གོམས་འདྲིས་ཇེ་བརྟན་དུ་བྱས་ན་ཨེ་ནི་བཅོམ་ལྡན་འདས་ཀྱི་དགོངས་པ་དང་མཐུན་པ་ཅིག་དང་བཅོམ་ལྡན་འདས་ཁོ་རང་གིས་མངོན་དུ་མཛད་བཞག་པའི་གོ་འཕང་དེ་ཐོབ་ཐུབ་ཡ་གཅིག་གི་ཨེ་ནི་ཕལ་ཆེར་གདེང་ཚོད་འདྲ་པོ་ཅིག་རྙེད་ཀྱི་འདུག་ག།
གཞན་ཡང་གོང་ས་སྐྱབས་མགོན་ཆེན་པོ་མཆོག་ནས་ཉིན་མཚན་དུས་དྲུག་ཏུ་བྱང་ཆུབ་ཀྱི་སེམས་དང། སྟོང་ཉིད་ཀྱི་ལྟ་བ་ལ་ཐུགས་དགོངས་བཞེས་བཞིན་པ་ལྟར། ཆོས་གྲོགས་ཚང་མས་ཀྱང་དེ་ལྟར་གནང་དགོས་པའི་ལམ་སྟོན་བཀའ་དྲིན་ཅན་བསྩལ་སོང། ང་རའི་ངོས་ནས་ཉིན་མཚན་དུས་དྲུག་ཏུ་ག་ཚོད་ཐུབ་ཐུབ་ཀྱིས་བྱང་ཆུབ་ཀྱི་སེམས་དང་སྟོང་ཉིད་ཀྱི་ལྟ་བ་དེ་ཞེ་པོ་ཅིག་བསམ་བློ་གཏོང་གི་ཡོད། ཨེ་ནི་ཆོས་གྲོགས་རྣམ་པ་ཚོས་བྱང་ཆུབ་ཀྱི་སེམས་དང་སྟོང་ཉིད་ཀྱི་ལྟ་བ་ལ་ཡང་ག་ཚོད་ཐུབ་ཐུབ་ཀྱི་ངོས་ནས་དགོངས་པ་བཞེས་བྱས་ཉམས་ལེན་ཡག་པོ་ཞིག་གནང་རོགས་གནང། ཨེ་ནི་ཚེ་འདི་ཙམ་མ་རེད། ཚེ་འདི་ཙམ་མ་རེད། ཇི་སྲིད་ནམ་མཁའ་གནས་པ་དང་འགྲོ་བ་ཇི་སྲིད་གནས་གྱུར་པ་དེ་སྲིད་བདག་ནི་གནས་གྱུར་ནས་འགྲོ་བའི་སྡུག་བསྔལ་སེལ་བར་ཤོག་ཟེར་ནས་ནམ་མཁའ་མ་ཟད་ཀྱི་བར་ལ་ཡང་གཞན་དོན་སྒྲུབ་ཡ་གཅིག་གི་དེ་ཚང་མ་ལོག་གི་སེམས་ཤུགས་སྐྱེས་ནས་ཧུར་ཐག་གནང་རོགས་གནང་ཞེས་ཞུ་ཡག་ཡིན། ཨེ་ནི་བཀའ་དྲིན་ཆེ་ཐུགས་རྗེ་ཆེ།
སྐབས་དེར་གསུང་ཆོས་ཞུ་བར་བཅར་མཁན་དད་ལྡན་སེར་སྐྱ་མི་མང་ཁྲོད་ནས་ཧི་མ་ལའི་རི་རྒྱུད་ཀྱི་མི་རིགས་ཁག་ཅིག་ལ

ཟབ་མོ་ཞུ་ཡ་བྱུང་བ་ལ་དཔེ་སྐལ་བ་བཟང་པོ་བྱུང་དེ་ནས་རྒྱལ་བ་རིན་པོ་ཆེ་དེ་ནས་སྐུ་དངོས་སུ་མཇལ་ནས། དེ་ནས་དཔེ་སྐལ་བ་བཟང་པོ་དཔག་མེད་དུ་བྱུང་དཔེ་ད། སེམས་པ་སྐྱིད་པོ་ཞེ་དྲག་བྱུང། དེ་ནས་ཕ་གི་ནས་ཡོང་ཡ་ལ་ཡོང་ཡ་དེ་ཡང་དཔེ་ཁོ་རང་རྒྱལ་བ་རིན་པོ་ཆེ་མཇལ་ན་གནས་མཆོག་རྡོ་རྗེ་གདན་ལ་མཇལ་བ་དང་དུས་རྒྱུན་མཇལ་བ་དང་དཔེ་ཁྱད་པར་དུ་དེ་ནས། དཔེ་རྩ་ཆེན་པོ་རེད་གནས་མཆོག་རྡོ་རྗེ་གདན་ལ་རྒྱལ་བ་རིན་པོ་ཆེ་མཇལ་ཡ་གི་དུས་ཚོད་རག་ཡ་དེ། དགའ་པོ་ཞེ་དྲག་བྱུང་སྙིང་ཐག་པ་ནས། དེ་ནི་དཔལ་རྒྱལ་བ་རིན་པོ་ཆེ་གོང་ས་རྒྱལ་བ་ཡིད་བཞིན་ནོར་བུ་དེ་ནི་སྐུ་ཚེའི་ཞབས་པད་བརྟན་པ་དང་བོད་དེ་ནི་རང་དབང་མྱུར་དུ་གསལ་ཡག་གི། ང་འབྲུག་ནས་ཡོང་བ་ཡིན་འདི་གར་ས་ང་ཡི་མིང་ལ་ལེགས་སྐྱིད་སེང་གེ་ཟེར་གི་ཡོད་དེ་ང་རང་ཡིན་ན་དེ་དངོས་གནས་དྲང་གནས་ད་རྒྱལ་བ་ཡིད་བཞིན་ནོར་བུ་ཆེ་མཇལ་ཁ་ལ་གནས་མཆོག་རྡོ་རྗེ་གདན་ལ་ཡོང་བ་ཡིན་དེ་ནི་དངོས་གནས་དྲང་གནས་དཔེ་མ་སྲིད་ཡག་པོ་བྱུང་དེ་ནས་ང་རང་ཚོ་ད་དེ་འདྲ་མཇལ་ཁ་རག་པ་ལ་དཔེ་མ་སྲིད་ཐུགས་རྗེ་ཆེ་ཟེར་ཞུ་ཡག་ཡིན་དངོས་གནས་དྲང་གནས་ད་རྒྱལ་བ་ཡིད་བཞིན་ནོར་བུ་དགུང་ལོ་བགྲེས་པོ་ཕེབས་རེད་ད་ཕེབས་ནའང་དངོས་གནས་ང་ཚོ་ད་མཇལ་ཡག་ལ་དཀའ་ལས་ཁག་པོ་རེད་དཀའ་ལས་ཁག་པོ་ཞེ་པོ་བྱས་ནས་དེ་ནི་དངོས་གནས་ད་ནི་མཇལ་ཡག་གོ་སྐབས་ཡག་པོ་རག་སོང་ཐུགས་རྗེ་ཆེ་ཞུ་ཡ་ཡིན། ཡང་མོན་རྟ་དབང་ནས་ཡིན་པ་གྲོགས་བྲག་རྣམ་རྒྱལ་གྲགས་པ་ལགས་ཀྱིས་གསུང་ཡ་ལ། ང་དང་མཉམ་དུ་མོན་རྟ་དབང་ནས་མི་མང་པོ་ཞིག་གསུང་ཆོས་ཞུ་བར་བཅར་ཡོད། དེ་སྔ་ང་ཚོས་མོན་རྟ་དབང་ཁུལ་དུ་གོང་ས་མཆོག་ཐེངས་འགའ་ཤས་ཕེབས་པའི་སྐབས་མཇལ་རྒྱུ་དང་གསུང་ཆོས་ཞུ་མྱོང་ཡོད་ལ། ད་ལན་སླར་ཡང་གོང་ས་མཆོག་ཞལ་མཇལ་དང་གསུང་ཆོས་ཞུ་རྒྱུ་བྱུང་བར་སྐལ་བ་བཟང་པོ་ཞིག་ལ་ངོས་འཛིན་བྱེད་ཀྱི་ཡོད་ཅེས་གསུང་གནང་བྱུང། ད་ལན་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་གསུང་ཆོས་དེ་བཞིན་དད་ལྡན་ཆོས་ཞུ་བ་རྣམས་ལ་བརྙན་འཕྲིན་བརྒྱུད་ཐད་གཏོང་མཇལ་བ་དང་གསན་ཐུབ་པ་མ་ཟད་ད་དུང་དབྱིན་སྐད་དང་རྒྱ་སྐད། དེ་བཞིན་ཀོ་རི་ཡ་དང་ཝེ་ནམ་སོགས་སྐད་རིགས་མི་འདྲ་བ་ཁག་བཅོ་བརྒྱད་ཐོག་གསུང་སྒྱུར་གྱིས་རླུང་འཕྲིན་ཐོག་ཐད་གཏོང་གནང་གི་འདུག་རྒྱ་གར་གྱི་གནས་མཆོག་རྡོ་རྗེ་གདན་ནས་ཨེ་ཤ་ཡ་རང་དབང་རླུང་འཕྲིན་གྱི་གསར་འགོད་པ་པད་མ་དངོས་གྲུབ་ཡིན། ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་ཁག་མཁའ་འགྲོ་གཡང་འཛོམས་ལགས་དང་སྒྲོལ་མ་ལྷ་མོ་ནས་སྙན་སྒྲོན་ཞུ་གི་ཡིན། ཕྱི་ལོ་གསར་ཚེས་ཉིན་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་སྐུ་ཚེ་ཞབས་པད་བརྟན་པའི་བརྟན་བཞུགས་བསྟར་འབུལ་ཞུ་རྒྱུའི་མཛད་འཆར་འདུག་དེ་ཡང་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ད་རིང་ཕྱི་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་དགུ་ཉིན་མགོན་པོ་ཀླུ་སྒྲུབ་ཀྱིས་མཛད་པའི་ཆོས་དབྱིངས་བསྟོད་པའི་ཆོས་འབྲེལ་དབུ་འཛུགས་གནང་ཡོད་པ་དང་སང་ཉིན་མུ་མཐུད་ནས་བསྩལ་གནང་གི་ཡོད་པ་རེད། དགའ་ལྡན་ཕོ་བྲང་ཡིག་ཚང་གི་དྲ་གནས་ནང་མཛད་འཆར་གཞིར་བཟུང་ལྟར་ན། ཕྱི་ཟླ་བཅུ་གཉིས་པའི་ཚེས་སུམ་ཅུ་སོ་གཅིག་ཉིན་འཇམ་དཔལ་དབྱངས་ཀྱི་རྗེས་གནང་བསྩལ་རྒྱུ་ཡིན་འདུག་ཡང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ཕྱི་ཟླ་དང་པོའི་ཚེས་གཅིག་སྟེ་ཕྱི་ལོ་གསར་ཚེས་ཉིན། དགེ་ལྡན་སྨོན་ལམ་ཚོགས་པ་དང་ཝཱ་ཎ་དབུས་བོད་ཀྱི་གཙུག་ལག་སློབ་གཉེར་ཁང། སྤོན་ཊ་ཆོལ་གསུམ་སོགས་ཚོགས་པ་ཁག་ཅིག་ནས་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་སྐུ་ཚེ་ཞབས་པད་བརྟན་པའི་བརྟན་བཞུགས་བསྟར་འབུལ་ཞུ་རྒྱུ་ཡིན་འདུག། རྩ་བའི་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ཟླ་བ་འདིའི་ཚེས་བཅོ་ལྔ་ཉིན་གནས་མཆོག་རྡོ་རྗེ་གདན་དུ་ཞབས་སོར་འཁོད་གནང་གིས་འདི་ཚེས་ཉི་ཤུ་ནས་ཉི་ཤུ་གཉིས་བར་ཉིན་གྲངས་གསུམ་རིང་རྒྱལ་སྤྱིའི་ནང་པའི་དགེ་འདུན་པའི་ལྷན་ཚོགས་ཀྱི་ཚོགས་མགོན་དུ་དབུ་བཞུགས་དང་བཀའ་སློབ་སྩལ་གནང་ཡོད་པ་དང། ཚེས་ཉི་ཤུ་གསུམ་ཉིན་ཕྱི་ནང་གི་ཚོགས་བཅར་བ་རྣམས་ཀྱི་ལྷན་དུ་མཆོད་རྟེན་རིན་པོ་ཆེའི་སྐུ་མདུན་དུ་འཛམ་གླིང་ཞི་བདེའི་ཆེད་ཐུགས་སྨོན་གསོལ་འདེབས་མཛད་ཡོད་པ་རེད། ད་བར་བདུན་ཕྲག་གཉིས་ཙམ་བཞུགས་རྒྱུན་རིང་བི་ཧར་མངའ་སྡེའི་སྤྱི་ཁྱབ་བློན་ཆེན Nitish Kumar མཆོག་དང་ཨ་རུ་ན་ཅལ་མངའ་སྡེའི་སྤྱི་ཁྱབ་བློན་ཆེན Pema Khandu རྣམ་གཉིས་ཀྱིས་གཙོས་ཕྱི་ནང་གི་དད་ལྡན་པ་མང་དག་ཞིག་ལ་མཇལ་ཁ་བསྩལ་གནང་ཡོད་པ་རེད། དེ་དང་ཕྱོགས་མཚུངས་དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་མཆོག་དང་བོད་མི་མང་སྤྱི་འཐུས་ཚོགས་གཙོ་ཚོགས་གཞོན་གྱིས་གཙོས་རྒྱུན་ལས་སོགས་ཀྱང་གནས་མཆོག་རྡོ་རྗེ་གདན་དུ་ཆེད་བཅར་ཞུས་ཡོད་པ་རེད། ཐེངས་འདིར་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གནས་མཆོག་རྡོ་རྗེ་གདན་དུ་ཆིབས་བསྒྱུར་གྱིས་ཆོས་འབྲེལ་བསྩལ་གནང་བའི་སྐབས་ཕྱིའི་ཡུལ་གྲུ་ནས་རྒྱ་བལ་འབྲུག་གསུམ་ནས་དད་ལྡན་ཁྲི་ཚོ་འགའ་ཤས་ཆེད་དུ་བཅར་ཡོད་འདུག་ལ་མི་ཚོགས་ཧ་ཅང་མང་པོར་འཕྲོད་བསྟེན་དང་སྲུང་སྐྱོབ་སོགས་གང་ཅིའི་ཐད་ནས་མཐུན་འགྱུར་སྦྱོར་སྤྲོད་གནང་གི་ཡོད་པ་རེད། བུད་མེད་ནུས་སྟོབས་གོང་འཕེལ་ཚན་པས་ཉིན་གྲངས་བཞིའི་རིང་ཁྲིམས་གཏུག་དང་འབྲེལ་བའི་ཟབ་སྦྱོང་ཞིག་གོ་སྒྲིག་གནང་འདུག་དེ་ཡང་དབུས་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ནང་གནས་ཚུལ་སྤེལ་བར་གཞིགས་ན། དཔལ་འབྱོར་ལས་ཁུངས་དང་བུད་མེད་ནུས་སྟོབས་གོང་འཕེལ་ཚན་པ་གཉིས་ཟུང་འབྲེལ་གྱི་ཐོག་ནས་སྤྱི་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་གཅིག་དང་གཉིས། ཉི་ཤུ་ལྔ་དང་དྲུག་བཅས་ཉིན་བཞིའི་རིང་བཞུགས་སྒར་རྡ་རམ་ས་ལར་ཟབ་སྦྱོང་ཞིག་གོ་སྒྲིག་གནང་ཡོད་འདུག་གོང་ཞུས་ཟབ་སྦྱོང་དེའི་ནང་མཉམ་ཞུགས་གནང་མཁན་ལྷན་ཁང་ཁག་གི་ནང CTA Internal Complaint Committee ཞེས་པའི་ལས་ཁུངས་ཁག་ནང་དཀའ་ངལ་འཕྲད་པའི་རིགས་ཞུ་གཏུག་བྱེད་ཡུལ་གྱི་ཚོགས་ཆུང་བཙུགས་ཡོད་པ་དེ་དག་གི་འབྲེལ་ཡོད་བཅུས་མཉམ་ཞུགས་གནང་ཡོད་འདུག། ཟབ་སྦྱོང་དེ་བཞིན་འབྲེལ་ཡོད་རྒྱ་གར་བ་ནེ་ལོད་ཕཱོལ་དར་རྡ་དང་སྐྱབས་བཅོལ་དང་ཞི་ལུ་ཆེ་བོད་ཀྱི་ལས་གཞིའི་འབྲེལ་ཡོད་འཇམ་དབྱངས་ལྷ་མོ་ལགས་གཉིས་ཡིན་འདུག་ད་རེས་ཟབ་སྦྱོང་འདི་བརྒྱུད་ནས་ཚོགས་ཆུང་དེའི་ཚོགས་མི་རྣམས་ལ་ཕོ་མོ་དབྱེ་འབྱེད་དང་ཕོ་མོ་དབྱེ་འབྱེད་ཀྱི་མཚུངས་ཆོས་ལྟ་ཚུལ། ཕོ་དབང་རིང་ལུགས་དང་དྲག་སྤྱོད། འཁྲིག་སྤྱོད་བརྙས་བཅོས་ཀྱི་གནས་སྟངས་དང་ལས་ཀ་བྱེད་སའི་ཁོར་ཡུག་གི་གཞི་རྩའི་གོ་དོན་བཅས་ཀྱི་ཐོག་ལ་སྦྱོང་བརྡར་སྤྲོད་དགོས་པ་མ་ཟད། ཚོགས་མི་རེ་རེའི་ལས་འགན་དང་བྱེད་སྒོའི་སྐོར་ལའང་ཤེས་རྟོགས་ཡོང་བ་བྱེད་དགོས་པ་དང། WED ཞེས་པའི་བུད་མེད་ནུས་སྟོབས་གོང་འཕེལ་གྱི་སྡེ་ཚན་གྱིས་གཏན་འབེབས་བྱས་པའི་རྒྱལ་སྤྱིའི་བུད་མེད་མཉམ་འབྲེལ་རྒྱལ་ཚོགས་ཀྱི་ཚོགས་ཆུང་གི་ལས་དོན་ལམ་སྟོན་ལ་བསྐྱར་ཞིབ་ཀྱང་བྱེད་དགོས་པ་རེད་འདུག་ལས་འགུལ་དེ་ནི USAID ཞེས་པའི་ཨ་རིའི་རྒྱལ་སྤྱིའི་ཡར་རྒྱས་ལས་ཁུངས་ཀྱིས་རྒྱབ་སྐྱོར་བྱས་པའི་མཉམ་འབྲེལ་རྒྱལ་སྤྱིའི་འཇིགས་སྐུལ་རིང་ལུགས་འགོག་སྲུང་མཉམ་འབྲེལ་གྱི་ལས་འཆར་གྱི་ཆ་ཤས་ཤིག་ཡིན་པ་རེད། རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གིས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི Rowell Fund ཐེབས་རྩ་ལས་འཆར་བདུན་གྱི་ཐོག་རོགས་དངུལ་དང་བདམས་སྒྲུག་བྱུང་བའི་མི་སྣའི་མིང་གཞུང་གསལ་བསྒྲགས་གནང་ཡོད་འདུག། ཁ་སང་ཕྱི་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་བརྒྱད་ཉིན་འདི་ག་ཨ་རིའི་རྒྱལ་ས་ཝ་ཤིང་ཏོན་དུ་རྟེན་གཞི་བྱས་པའི་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་ནས་སྤྱི་བསྒྲགས་སྤེལ་བའི་ནང་གསལ་ལྟར་ན། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི Rowell Fund འམ་རོ་ཝེལ་ཐེབས་རྩ་ལས་གཞི་བཞིའི་ཐད་རོགས་དངུལ་གནང་རྒྱུའི་འདེམས་ཐོན་བྱུང་བའི་ལས་གཞི་དང་མི་སྣ་དེ་དག་གི་མིང་གཞུང་བཀོད་ཡོད་འདུག། སྤྱིར་བཏང་རོ་ཝེལ་ཐེབས་རྩའི་རོགས་དངུལ་ཁྱོན་བསྡོམས་ཨ་རིའི་ཌོ་ལར་ཁྲི་གཉིས་དང་བཞི་སྟོང་བདུན་བརྒྱ་བདུན་ཅུ་དོན་ལྔ་ཡོད་པ་ནས་ལས་འཆར་ལ་གཞིགས་པའི་ཨ་སྒོར་ཉིས་སྟོང་ནས་ལྔ་སྟོང་བདུན་བརྒྱ་བདུན་ཅུ་དོན་ལྔ་བར་གནང་རྒྱུ་ཡིན་འདུག་ཡང་གོང་ཞུས་གསལ་བསྒྲགས་གཞིར་བཟུང་བོད་རིགས་བཞི་བཅུ་ཞེ་དགུ་ཙམ་ནས་རོགས་དངུལ་ཐོབ་ཐབས་སུ་ལས་གཞིའི་འཆར་འགོད་སྙན་ཞུ་ཕུལ་མཁན་བྱུང་ཡོད་པའི་ཁོངས་ནས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་རོགས་དངུལ་གནང་བསྟུན་བདམས་སྒྲུག་གི་གསལ་བསྒྲགས་གནང་བའི་ཁོངས་སུ་འཇམ་དབྱངས་ལྷ་མོ་ལགས་ཀྱིས་བུད་མེད་ཚོར་ཁྲིམས་ཐོག་ནས་རྩོད་ལེན་བྱེད་ཕྱོགས་ཀྱི་སྦྱོང་བརྡར་དང་གོ་སྐབས་སྤྲོད་རྒྱུའི་ཐོག་ཁྲིམས་ཐོག་ནས་བུད་མེད་ནུས་སྟོབས་གོང་འཕེལ་གཏོང་ཐབས་ཀྱི་འཆར་གཞི Opening Doors to Justice། A Legal Empowerment Program for Tibetan Women in India དང་ཨ་རིའི་ནང་ཡོད་པའི་བསྟན་འཛིན་ཚེ་གོང་ལགས་ཀྱིས

རྩོམ་སྒྲིག་བྱེད་ཕྱོགས་ཀྱི་ཁྱད་པར་སོགས་ཀྱི་ཐད་ཉམས་ཞིབ་གནང་རྒྱུའི་ལས་གཞི་ཡིན་འདུག་བཀྲ་ཤིས་ཉི་མ་ལགས་ཀྱིས Second ཁ་ཕྱོགས Arts Exhibition ཞེས་སྒྱུ་རྩལ་བ་ཉི་ཤུ་ཙམ་གྱིས་རང་རང་སོ་སོའི་སྒྱུ་རྩལ་ཁྱད་ཆོས་འདྲ་མིན་གྱིས་བཟོ་འགོད་བྱས་པ་རྣམས་རྒྱ་གར་ནང་སྒྱུ་རྩལ་གྱི་འགྲེམས་སྟོན་ཞིག་གོ་སྒྲིག་ཞུ་རྒྱུའི་ལས་གཞི་བཅས་ཀྱི་ཐོག་རོགས་དངུལ་གནང་རྒྱུའི་གསལ་བསྒྲགས་གནང་ཡོད་པ་རེད། གོང་ཞུས་མི་སྣ་བདུན་ནས་བཀྲ་ཤིས་ཚེ་གོང་ལགས་ཨ་རིའི་ནང་བཞུགས་མཁན་ཡིན་པ་ལས་དེ་མིན་དྲུག་ནི་རྒྱ་གར་ནས་ཡིན་འདུག། རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་ལས་དོན་ལ་རྒྱབ་སྐྱོར་དང་ཕྱག་རོགས་གནང་མཁན་གཙོ་བོ་གྲས Galen Rowell མཆོག་དང Barbara Rowell རྣམ་གཉིས་དེ་སྔ་ཕྱི་ལོ་ཉིས་སྟོང་གཉིས་ལོར་གློ་བུར་གནམ་གྲུ་བརྡབ་སྐྱོན་འོག་འདས་གྲོངས་སུ་གྱུར་བའི་དྲན་རྟེན་དུ་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་ནས Rowell ཐེབས་རྩ་ཞེས་པ་དེ་ཕྱི་ལོ་ཉིས་སྟོང་བཞི་ལོར་ཆེད་བཙུགས་གནང་བ་ཞིག་ཡིན་པ་དང། འདས་པའི་དུས་ཡུན་དེའི་རིང Rowell ཐེབས་རྩ་ཁང་ནས་བོད་ཕྱི་ནང་གཉིས་སུ་རོགས་དངུལ་ཨ་རིའི་ཌོ་ལར་འབུམ་བདུན་ཙམ་གནང་ཡོད་འདུག། རོགས་དངུལ་གསལ་བསྒྲགས་གནང་བའི་དུས་ཚོད་བསྟུན་ནས་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་འགན་འཛིན་ལྷན་ཚོགས་ཀྱི་ཚོགས་མི་སྐུ་ཞབས John Ackerly ཡིས་ད་བར་འདས་པའི་ལོ་ངོ་ཉི་ཤུ་ཙམ་རིང Rowell ཐེབས་རྩ་ཁང་དང་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་ཟུང་འབྲེལ་གྱི་ཐོག་ནས་བོད་པའི་གཞོན་སྐྱེས་ཚོའི་ལས་གཞི་ཁག་ལ་རོགས་དངུལ་ས་ཡ་ཕྱེད་ཀ་ཙམ་མཁོ་སྤྲོད་ཐུབ་པ་བྱུང་འདུག་ལྷག་པར་དུ་ཐེངས་འདིའི་རོགས་དངུལ་ལེན་མཁན་ཁོངས་སུ་མི་སྣ་ལྔ་བུད་མེད་རེད་ཅེས་གསུངས་ནས་བདམས་ཐོན་བྱུང་བ་ཚོར་འཚམས་འདྲི་གནང་ཡོད་འདུག། ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་ཁག་མུ་མཐུད་ནས་སྙན་སྒྲོན་ཞུ་གི་ཡིན། རྒྱ་གར་གྱི་ཉེན་རྟོག་པས་རེས་གཟའ་པ་སངས་ཉིན་ནི་ཀ་ར་གུ་ཝ་རྒྱལ་ཁབ་ལ་སྐྱོད་བཞིན་པའི་གནམ་གྲུ་ཞིག་ཧྥ་རན་སིའི་དབང་འཛིན་པས་བཀག་འགོག་བྱས་པར་བརྟེན། ཁོང་ཚོས་མི་འབོར་གསང་བའི་སྒོ་ནས་བཙན་ཁྲིད་ཀྱིས་ལྐོག་འདྲེན་གྱི་ཚོགས་པ་ཞིག་གི་འགོ་གཙོ་རྩད་གཅོད་བྱེད་པའི་འབད་བརྩོན་ཤུགས་ཆེ་རུ་གཏོང་བཞིན་ཡོད་པར་བརྗོད་འདུག། གཟའ་འཁོར་སྔོན་མའི་ནང་གནམ་གྲུ Airbus A སུམ་བརྒྱ་བཞི་བཅུ་རྟགས་ཅན་དེ་རྒྱལ་ས་པེ་རིས་ཤར་ཕྱོགས་སུ་ཡོད་པའི Vatry གནམ་ཐང་དུ་སྣུམ་བླུགས་ཆེད་བཀག་ཡོད་པ་དང་གནམ་གྲུ་དེ་ནི་ཨ་རབ་མཉམ་འབྲེལ་རྒྱལ་ཁབ་ནས་འབྱོར་བ་ཞིག་ཡིན་པ་དང་དེར་མི་ཉོ་ཚོང་གི་གནོད་འཚེ་ཕོག་སྲིད་པའི་འགྲུལ་པ་མང་པོ་ཞིག་ཡོད་པའི་གསང་བརྡ་ཞིག་འབྱོར་རྗེས Vatry གནམ་ཐང་དུ་བཀག་འགོག་བྱས་པ་ཞིག་ཡིན་འདུག། གནམ་གྲུ་དེའི་ནང་དུ་མི་སུམ་བརྒྱ་གསུམ་ཡོད་པའི་ནང་ནས་མང་ཆེ་བ་རྒྱ་གར་ལ་ཕྱིར་ལོག་བྱས་ཡོད་ཅིང། འགྲུལ་བཞུད་པ་དེ་དག་གིས་ལྷོ་ཨ་མེ་རི་ཀ་ནས་ཨ་རིའི་ལྷོ་ཕྱོགས་ས་མཚམས་སུ་འཁྲིད་རྒྱུའི་གླ་ཆར་ཧིན་སྒོར་ས་ཡ་བཞི་ནས་ས་ཡ་བཅུ་གཉིས་བར་སྤྲད་ཡོད་པ། རྒྱ་གར Gujarat མངའ་སྡེའི་ཉེན་རྟོག་པའི་བཀོད་འདོམས་པ Sanjay Kharat ནས་གསར་འགོད་པར་བརྗོད་འདུག་རྒྱ་གར་གྱི་དཔོན་རིགས་ཚོས་ད་ཆ་མི་སྒེར་དེ་དག་གིས་མི་ཚོང་གཉེར་མཁན་དེ་དག་དང་འབྲེལ་བ་ཇི་ལྟར་བྱུང་མིན་དང་མི་ཚོང་གཉེར་མཁན་དེ་དག་གིས་ནི་ཀ་ར་གུ་ཝའི་རྒྱལ་ཁབ་ལ་འགྲོ་བའི་འཆར་གཞི་ལ་འབྲེལ་བ་ཇི་ལྟར་བྱུང་མིན་ཞིབ་འཇུག་བྱེད་བཞིན་ཡོད་པ་རེད། རྒྱ་གར་དུ་ཕྱིར་ལོག་བྱས་པའི་འགྲུལ་པ་ཉིས་བརྒྱ་བདུན་ཅུ་དོན་དྲུག་གི་ཁྲོད་ནས་དྲུག་ཅུ་རེ་དྲུག་ནི་གུཇ་རཱཏ་མངའ་སྡེ་ནས་ཡིན་པ་དང་མངའ་སྡེའི་སྐོར་སྲུང་བ་ཚོས་ཁྲིམས་འགལ་གྱི་དོན་རྐྱེན་དེ་དང་འབྲེལ་བའི་གནས་ཚུལ་ཤེས་རྟོགས་ཆེད་དྲི་རྩད་བྱེད་བཞིན་ཡོད་པ་དང་པན་ཇབ་མངའ་སྡེའི་དཔོན་རིགས་ཚོས་ཀྱང་གནས་ཚུལ་དེར་ཞིབ་འཇུག་བྱེད་བཞིན་ཡོད་འདུག་པན་ཇབ་མངའ་སྡེའི་སྐོར་སྲུང་བ་ཚོས་རྒྱ་གར་གྱི་སྐོར་སྲུང་བ་ཚོར་གནས་ཚུལ་དེ་ཤེས་མཐོང་ཡོང་བའི་ཆེད་དུ་རྒྱ་གར་དུ་ཡོང་བའི་འགྲུལ་པ་ཚོར་དྲི་རྩད་བྱེད་བཞིན་ཡོད་འདུག་འགྲུལ་བཞུད་པ་གཞན་ཉི་ཤུ་རྩ་ལྔ་ཧྥ་རན་སི་ནང་སྐྱབས་བཅོལ་ཞུས་ཤིང་ཧྥ་རན་སིའི་དཔོན་རིགས་ཚོས་མུ་མཐུད་དུ་གནས་སྤོ་ཁྲིམས་གཞི་དང་འགལ་བའི་གནད་དོན་ལ་ཞིབ་བཤེར་བྱེད་བཞིན་ཡོད་ཀྱང་མི་ནག་ཚོང་གི་གནད་དོན་ལ་ཞིབ་བཤེར་བྱེད་ཀྱི་མེད་པར་ཁྲིམས་ཐོག་གི་ཕྱག་ལས་གནང་མཁན་ཞིག་གིས་བརྗོད་འདུག་ཡང་རྒྱ་གར་ནས་ཨ་རིར་ཁྲིམས་འགལ་གྱི་གནས་སྤོ་བྱེད་མཁན་མི་འབོར་དེ་སྔོན་དང་བྱས་ན་འདི་ལོར་འཕར་ཡོད་པར་བརྗོད་འདུག། རྒྱ་ནག་གཞུང་གིས་དངུལ་ཁང་དོ་དམ་པའི་འགན་འཛིན་གཞོན་པ་ཟུར་པ་ཚའེ་ཨེ་ཧྲེང་ལ་ལྐོག་ཟ་རུལ་སུངས་བྱས་པའི་ཉེས་མིང་འོག་ཚེ་བཙོན་གྱི་ཁྲིམས་ཐག་བཅད་ཡོད་པ་རྒྱ་ནག་གཞུང་འབྲེལ་གསར་ལས་ཁང CCTV ཡིས་ཟླ་བ་བཅུ་གཉིས་པའི་ཚེས་ཉི་ཤུ་དགུ་རེས་གཟའ་པ་སངས་ཉིན་གནས་ཚུལ་སྤེལ་འདུག། དེ་ཡང་ཕྱི་ལོ་ཉིས་སྟོང་བཅུ་གཉིས་ལོའི་ནང་ཞི་ཅིན་ཕིང་རྒྱ་ནག་དམར་ཤོག་ཚོགས་པའི་མི་སྣ་གཙོ་བོ་རུ་བསྐོ་བཞག་བྱས་རྗེས་རྒྱ་ནག་གཞུང་གིས་རྒྱལ་ཁབ་ཀྱི་ལྐོག་ཟ་རུལ་སུངས་ཀྱི་བྱ་སྤྱོད་རྣམས་ལས་འགུལ་སྣ་མང་སྤེལ་རྒྱུ་འགོ་བཙུགས་ཡོད་པ་རེད། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོའི་ཟླ་བ་དྲུག་པའི་རྒྱ་ནག་གི་གཞུང་འབྲེལ་གྲངས་ཐོ་གསར་ཤོས་འདིར་ལྟར་ན། དུས་དེ་ནས་བཟུང་དམར་ཤོག་ཚོགས་པའི་དཔོན་རིགས་བྱེ་བ་བཞི་དང་ས་ཡ་བརྒྱད་ཙམ་ལ་ལྐོག་ཟ་རུལ་སུངས་བྱས་པའི་དྲི་རྩད་བྱས་ཡོད་པ་རེད་འདུག། དེ་འདྲའི་བརྟག་དཔྱད་ཀྱིས་ནག་ཉེས་བཀོད་ཀྱི་ཡོད་པ་དང་སྤྱིར་ཞི་ཅིན་ཕིང་ལ་ངོ་རྒོལ་བྱེད་མཁན་ཚོར་བེད་སྤྱོད་བྱེད་ཀྱི་ཡོད་པ་རེད་འདུག་གཞུང་འབྲེལ་གསར་ལས་ཁང་གིས་གནས་ཚུལ་ནང་གསལ་ལྟར་ན་རྒྱ་ནག་གྲོང་ཁྱེར་ཀྲེན་ཅང་གི་ཁྲིམས་ཁང་ནང་ཚའེ་ཨེ་ཧྲེང་གིས་ལས་ཁུར་བྱེད་བཞིན་པའི་སྐབས་སུ་རྒྱ་སྒོར་དུང་ཕྱུར་བཞི་ལྷག་ལྐོག་ཟ་རུལ་སུངས་བྱས་ཡོད་པའི་ནག་ཉེས་ར་འཕྲོད་ཀྱིས་ཚེ་བཙོན་དུ་བཅུག་ནས་ལོ་གཉིས་རྗེས་སྲོག་ཐོག་གི་ཉེས་ཆད་བཅད་ཡོད་པ་རེད། རྒྱ་ནག་གཞུང་འབྲེལ་ཤིན་ཧྭ་གསར་འགྱུར་ཁང་གིས་གནས་ཚུལ་བཀོད་པའི་ལྟར་ན། ཚེས་ཉི་ཤུ་དགུ་རེས་གཟའ་པ་སངས་ཉིན་ཁྲིམས་བཟོ་ལྷན་ཚོགས་ཤིག་ཚོགས་ཏེ་ལྐོག་ཟ་རུལ་སུངས་ཀྱི་ཉེས་ཆད་སྔར་ལས་དམ་པའི་གྲོས་ཆོད་ཅིག་གཏན་འབེབས་བྱས་ཡོད་པ་རེད་འདུག། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་གསར་འགྱུར་ཁག་མུ་མཐུད་ནས་སྙན་སྒྲོན་ཞུ་གི་ཡིན། རྒྱ་ནག་གཞུང་གིས་ཟླ་བ་བཞིའི་སྔོན་ལ་སྤྱི་དམངས་ཀྱིས་མཐོང་རྒྱུ་མེད་པར་གྱུར་བའི་རྒྱ་ནག་གི་རྒྱལ་སྲུང་བློན་ཆེན་གྱི་ཚབ་ཏུ་དེ་སྔོན་རྒྱ་ནག་མཚོ་དམག་གི་སྤྱི་ཁྱབ་དམག་སྤྱི། ཏུང་ཅུན་རྒྱལ་སྲུང་བློན་ཆེན་གསར་པར་བསྐོ་བཞག་བྱས་ཡོད་པ་རེད། ཏུང་ཅུན་རྒྱལ་སྲུང་བློན་ཆེན་གསར་པར་བསྐོ་བཞག་བྱས་པ་ནི་སྲིད་འཛིན་ཞི་ཅིན་ཕིང་གིས་དམག་ཤུགས་ཆེ་རུ་གཏོང་བ་དང་རྒྱ་ནག་གིས་འཛམ་གླིང་གི་སྡིངས་ཆའི་ཐོག་དབང་བསྒྱུར་གཉིས་པ་དེ་བྱེད་རྒྱུའི་དམིགས་ཡུལ་བཟུང་ནས་ཁྱིམ་མཚེས་རྒྱལ་ཁབ་མང་པོའི་ནང་དངངས་འཚབ་སློང་བཞིན་ཡོད་པའི་སྐབས་ཤིག་རེད། རང་ལོ་དྲུག་ཅུ་རེ་གཉིས་ལ་སོན་པའི་ཏུང་ཅུན་གྱིས་ཐའེ་ཝན་དང་ལྷོ་རྒྱ་ནག་རྒྱ་མཚོ་ལྟ་བུའི་གནད་འགག་ཆེ་བའི་གནད་དོན་ལ་ཐག་གཅོད་བྱེད་པའི་ཉམས་མྱོང་ཕུན་སུམ་ཚོགས་པ་ཞིག་ཡོད་པ་ཞིག་རེད་ལ། ཏུང་ཅུན་གྱིས་ཉིས་སྟོང་ཉི་ཤུ་རྩ་གཅིག་ལོར་མཚོ་དམག་གི་དམག་སྤྱིའི་གཙོ་བོའི་འགན་ཁུར་དང་དམག་སྤྱིའི་མཚན་གནས་མ་ཐོབ་གོང། ཤར་རྒྱ་མཚོའི་དམག་གྲུའི་རུ་དཔོན་གཞོན་པ་དང་ལྷོ་རྒྱ་མཚོ་དམག་ཁུལ་གྱི་བཀོད་འདོམས་པ་བྱས་མྱོང་ཡོད་ཅིང་བཀོད་འདོམས་ཁང་དེ་ནི་རྩོད་གཞི་ཅན་གྱི་ལྷོ་རྒྱ་ནག་རྒྱ་མཚོའི་མངའ་ཁུལ་དུ་ཡོད་པ་ཞིག་རེད། རྒྱ་ནག་དང་ཨ་རིའི་དམག་དཔུང་གཉིས་བར་གདོང་ཐུག་དཀའ་རྙོག་བྱུང་སྐབས་ཁོ་པའི་གོ་རྟོགས་དེ་ཉེན་ཁ་ཆེ་བའི་དུས་སྐབས་ལ་རྒྱུས་མངའ་ཡོད་པའི་གདོང་ལེན་བྱེད་པར་ཕན་ནུས་ཆེན་པོ་ཡོད་པ། སིང་ག་པོར་གྱི Rajaratnam རྒྱལ་སྤྱིའི་སློབ་གྲྭ་ཆེན་མོའི་རྒྱལ་སྤྱིའི་འབྲེལ་ལམ་མཁས་པ Li Mingjiang གིས་བརྗོད་འདུག་ཡང Atlantic ལྷན་ཁང་གི་གོ་ལའི་རྒྱ་ནག་ལྟེ་གནས་ཁང་གི་ལས་བྱེད་ཟུར་པ་ཆབ་སྲིད་ཚན་རིག་པ Wen-Ti Sung གིས་ཏུང་ཅུན་འདེམས་ཐོན་དུ་བྱུང་བ་དེ་ནི་མེ་ཤུགས་འཕུར་མདེལ་དམག་དཔུང་དང་མཚོན་ཆ་ཡར་རྒྱས་སྡེ་ཚན་དུ་དག་ཐེར་བྱེད་བཞིན་པ་དང་འབྲེལ་བ་ཡོད་སྲིད་པའི་རྟགས་མཚན་ཞིག་ཡིན་པ་བརྗོད་འདུག་འདི་ལོའི་ཕྱི་ཟླ་བཅུ་པའི་ནང་རྒྱ་ནག་གཞུང་གིས་ལི་ཧྲང་ཧྥུང་གི་གོ་གནས་ཕབ་ཡོད་ཅིང་ལི་ཧྲང་ཧྥུང་གར་སོང་ཆ་མེད་དུ་གྱུར་བ་དེ་ཡང་ཡོ་ཆས་མཁོ་སྒྲུབ་བྱེད་སྐབས་ལྐོག་ཟ་རུལ་སུངས་བྱས་པའི་གནད་དོན་དང་འབྲེལ་བ་ཡོད་ལུགས་རྒྱ་ནག་གཞུང་གིས་བརྗོད་ཡོད་པ་རེད། ལི་ཧྲང་ཧྥུང་གི་ལས་ཡུན་རིང་ལ་ཉིས་སྟོང་བཅོ་བརྒྱད་ལོར་ཨུ་རུ་སུའི་གནམ་གྲུ་དང་ཡོ་ཆས་ཉོས་པའི་ཐད་ལ་ཨ་རིས་བཀག་སྡོམ་ཉེས་ཆད་བཏང་ཡོད་པ་དང་དེ་ཉིད་ཐོག་མར་ཝ་ཤིང་ཏོན་ནས་མེད་པར་བཟོ་དགོས་པ་བཤད་དེ་ཨ་རིའི་བདེ་སྲུང་དྲུང་ཆེ་དང་མཇལ་འཕྲད་ཐུབ་མེད་པ་རེད། ཕྱོགས་གཞན་ཞིག་ནས་ཏུང་ཅུན་ལ་མཚོན་ན་ཨ་མི་རི་ཀའི་བཀག་སྡོམ་གང་ཡང་ཐེབས་མེད་པའི་ཁར་ཨ་མི་རི་ཀ་དང་ཞི་འཇམ་ངང་འབྲེལ་གཏུགས་སྔར་ལས་བདེ་འཇགས་ཡོང་སྲིད་པ་དང། ཨ་རིའི་སྲིད་འཛིན་ཇོ་བྷའི་ཏན་དང་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིན་གཉིས་ཐུག་འཕྲད་བྱུང་བའི་རྗེས་སུ་དྲག་པོའི་སྒྲིག་འཛུགས་ཀྱི་མཐོ་རིམ་འགོ་ཁྲིད་དབར་དམག་དོན་གྱི་གྲོས་མོལ་བསྐྱར་གསོ་གནང་རྒྱུའི་མོས་མཐུན་བྱུང་ཡོད་པ་རེད། རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་གིས་རྒྱ་ནག་གི་རྒྱལ་ས་པེ་ཅིང་དུ་ཕྱི་རྒྱལ་དུ་གནས་པའི་རྒྱ་ནག་གི་སྐུ་ཚབ་རྣམས་འཛོམས་སྐབས། རྒྱ་ནག་གི་གཞུང་ཚབ་ཆེན་མོ་བ་ཚོས་རྒྱ་ནག་གི་ཕྱི་འབྲེལ་སྲིད་བྱུས་དེ་དམར་ཕྱོགས་ཚོགས་པར་བློ་དཀར་བ་གཞི་རྩར་བཟུང་དགོས་པའི་ནན་སྐུལ་བྱས་འདུག་རྒྱ་ནག་གཞུང་འབྲེལ་གསར་ལས་ཁང CCTV ཡིས་གནས་ཚུལ་སྤེལ་བ་ལྟར་ན། རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་གིས་རྒྱ་ནག་གི་སྐུ་ཚབ་དེ་ཚོར་རྒྱ་ནག་དམར་ཤོག་ལ་བློ་དཀར་བ་གཞི་རྩར་བཟུང་དགོས་པའི་ནན་སྐུལ་བྱས་འདུག།

རྒྱལ་ཁབ་གཞན་དང་འབྲེལ་བ་གཏིང་ཟབ་ཏུ་བཏང་སྟེ་མི་དམངས་ཀྱི་སེམས་པ་འགུག་ཐབས་ཀྱི་འབད་བརྩོན་བྱེད་དགོས་པ་དང་ཕྱི་རྒྱལ་གྱི་སྐད་ཡིག་དང་ཐབས་ལམ་བེད་སྤྱོད་བྱས་ཏེ་རྒྱ་ནག་གི་ལོ་རྒྱུས་ལེགས་པའམ་བཟང་པོ་ཞིག་བཤད་དེ་རྒྱ་ནག་ལ་ཡིད་ཆེས་བློས་གཏད་དང་དགའ་མོས་བྱེད་འོས་པ་གུས་བཀུར་འོས་པའི་སྣང་བརྙན་ཞིག་བསྐྲུན་དགོས་པ་བརྗོད་འདུག། དགེ་ལྡན་སྙན་བརྒྱུད་ཀྱི་གདམས་པའི་མཛོད་འཛིན་ཁྲི་ཆེན་བ་སོ་ཆོས་ཀྱི་རྒྱལ་མཚན་མཆོག་སྐུ་མྱ་ངན་ལས་འདས་ནས་ལོ་ལྔ་བརྒྱ་ལྔ་བཅུ་འཁོར་བའི་རྗེས་དྲན་འཚོགས་ཡོད་འདུག། དགེ་ལྡན་སྙན་བརྒྱུད་ཀྱི་གདམས་པའི་མཛོད་འཛིན་ཁྲི་ཆེན་གཅུང་བ་སོ་ཆོས་ཀྱི་རྒྱལ་མཚན་མཆོག་སྐུ་མྱ་ངན་ལས་འདས་ནས་ལོ་ངོ་ལྔ་བརྒྱ་ལྔ་བཅུ་འཁོར་བ་གི་རྗེས་དྲན་འཚོགས་ཡོད་གི། དགའ་ལྡན་ཁྲི་ཐོག་དྲུག་པ་དེ་དགའ་ལྡན་སྙན་བརྒྱུད་ཀྱི་གདམས་པའི་མཛོད་འཛིན་བ་སོ་ཆོས་ཀྱི་རྒྱལ་མཚན་མཆོག་དགོངས་པ་མྱ་ངན་ལས་འདས་ནས་མི་ལོ་ཧྲིལ་བོ་ལྔ་བརྒྱ་ལྔ་བཅུ་འཁོར་བ་གི་རྗེས་དྲན་ཟིག། རྒྱ་གར་གྱི་གནས་མཆོག་རྡོ་རྗེ་གདན་གི་རྒྱལ་སྤྱིའི་རིག་གཞུང་ལྟེ་གནས་ཁང་དུ་སྤྱི་ཟླ་བཅུ་གཉིས་བ་གི་ཚེས་པ་ཉེར་དགུ་གི་ཉི་མ་གནང་བ་གི་ཚོགས་མགོན་དེར། སྐུ་མགྲོན་གཙོ་བོར་སྐྱབས་མགོན་ས་སྐྱ་གོང་མ་ཁྲི་ཆེན་རྡོ་རྗེ་འཆང་ཆེན་པོ་མཆོག་དང། དམིགས་བསལ་སྐུ་མགྲོན་དུ་དགའ་ལྡན་ཁྲི་རིན་པོ་ཆེ་མཆོག། བྱང་རྩེ་ཆོས་རྗེ་སྒོ་སོག་རིན་པོ་ཆེ་དང་རྗེ་ཡབ་སྲས་གསུམ་གྱི་ནང་ཚན་མཁས་གྲུབ་དགེ་ལེགས་དཔལ་བཟང་གི་གཅུང་བ་སོ་ཆོས་ཀྱི་རྒྱལ་མཚན་པ་གི་མཆོག་སྤྲུལ། ཀུན་བདེ་གླིང་རྟ་ཚག་རྗེ་དྲུང་སྐུ་ཕྲེང་བཅུ་གསུམ་པ་བསྟན་འཛིན་ཆོས་ཀྱི་རྒྱལ་མཚན་སོགས་མཁན་བླ་སྤྲུལ་མང་བོ་དང། བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་དང་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་ཚོགས་གཙོ་མཁན་པོ་བསོད་ནམས་བསྟན་འཕེལ་མཆོག་བཅས་ཕེབས་ཡོད་པ་གི་སར། ཀུན་བདེ་གླིང་རྟ་ཚག་རྗེ་དྲུང་མཆོག་སྤྲུལ་རིན་པོ་ཆེ་མཆོག་ནས། རིན་པོ་ཆེའི་སྐུ་སྒེར་སོ་སོའི་འཁྲུངས་སྐར་ཚུན་ལ་བྱེད་སྒོ་སྣ་ཚོགས་སྤེལ་རྒྱུར་ཐུགས་མོས་མེད་ནའང། ཀུན་བདེ་གླིང་བླ་བྲང་གི་ཐོག་ནས་བ་སོ་ཆོས་ཀྱི་རྒྱལ་མཚན་མཆོག་ལ་རྗེས་དྲན་ཞུ་རྒྱུ་གི་འཆར་གཞི་ལ་བཀག་འགོག་གི་སྤོབས་པ་མེད་པ་དང་མཚུངས། གོང་ས་མཆོག་ཆིབས་བསྒྱུར་གྱི་སྐབས་དང་བསྟུན། གནས་མཆོག་རྡོ་རྗེ་གདན་དུ་དགོངས་རྫོགས་མཆོད་འབུལ་གནང་རྒྱུ་གི་དགོངས་འཆར་ཕུལ་བ་དང། གཙོ་བོ་གཅུང་བ་སོ་ཆོས་ཀྱི་རྒྱལ་མཚན་གྱི་རྣམ་ཐར་ལ་རྗེས་སུ་སློབ་དགོས་པ་ཐུགས་ལ་འཇགས་རོགས་ཀྱི་འབོད་སྐུལ་གནང་གི་འདུག།
ཀྱི་དགོངས་རྫོགས་ཀྱི་རྗེས་དྲན་ཞུ་ནས་སྦྲགས་གང་གར་གནང་བ་ཡིན་ན་ད་གཙོ་བོ་གཙོ་བོ་དེ་ནམ་རྒྱུན་སྔོན་བྱོན་བླ་མའི་རྣམ་ཐར་རྗེས་འཇུག་གདུལ་བྱའི་ཉམས་ལེན་བྱས་ནས་སྔོན་བྱོན་གྱི་བླ་མའི་རྣམ་ཐར་དེ་ཤེས་པའི་ཐོག་ནས་སྔོན་བྱོན་གྱི་བླ་མའི་རྣམ་ཐར་དེ་དྲན་པའི་ཐོག་ནས་ཨ་ནི་སོ་སོ་རང་ཉིད་ཡིན་ན་ཡང་དེ་དང་མཐུན་པ་ཅིག་གང་ཐུབ་ཐུབ་གི་འགྲོ་དགོས་ཡག་དེ་གལ་ཆེན་པོ་རེད་ག་རེ་བསམ་བསྡད་ཀྱི་ཡོད། ད་བ་སོ་ཆོས་ཀྱི་རྒྱལ་མཚན་གྱི་རྣམ་ཐར་ཞུས་ནས་བསྡོམས་བརྒྱབ་པ་ཡིན་ན། དང་པོ་རྒྱ་ཆེན་ཐོས་པ་མང་དུ་བཙལ་བར་དུ་གཞུང་ལུགས་ཐམས་ཅད་གདམས་པར་ཤར་ཐ་མ་ཉིན་མཚན་ཀུན་ཏུ་ཉམས་སུ་བླངས་ཅིག་ད་རྗེ་བདག་ཉིད་ཆེན་པོས་བཀའ་བསྩལ་པ། དེའི་ནང་འདུས་བསྡད་པ་ཅིག་ཆགས་བསྡད་ཡོད་རེད། དེ་ལ་ཡང་བོད་མི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ནས་ཀུན་བདེ་གླིང་རིན་པོ་ཆེ་མཆོག་གི་སྐུ་གསུང་ཐུགས་ཀྱི་མཛད་འཕྲིན་དབྱར་མཚོ་ལྟར་རྒྱས་པ་གི་གསུང་བཤད་གནང་ཡོད་ཅིང། ཕྱོགས་མཚུངས་བོད་མི་མང་སྤྱི་འཐུས་ཚོགས་གཙོ་མཁན་པོ་བསོད་ནམས་བསྟན་འཕེལ་མཆོག་ནས་ཀྱང། བ་སོ་ཆོས་རྗེ་དགའ་ལྡན་ཁྲི་ལ་ཕེབས་ནས་སྙན་བརྒྱུད་གི་གདམས་པ་ཁྱབ་བརྡལ་ཤུགས་ཆེ་བྱུང་སྟེ། ཁོང་གི་ཞལ་སློབ་རྡོ་རྗེ་མཆེད་གསུམ་སོགས་ལ་ཚེ་གཅིག་གི་རིང་ཟུང་འཇུག་གི་གོ་འཕང་བརྙེས་པ་དེས། རྗེ་རིན་པོ་ཆེ་གི་བསྟན་པར་ཉམས་ལེན་ཕུལ་ཕྱིན་བྱས་ན་ཚེ་གཅིག་ལ་ཟུང་འཇུག་གི་གོ་འཕང་བརྙེས་པ་གི་དམིགས་བསལ་གི་ཐབས་ལམ་ཡོད་པ་གསལ་བོར་ཆགས་ཡོད་པས། རྗེས་འཇུག་གདུལ་བྱ་ཚོ་གིས་ཉམས་ལེན་གནང་དགོས་པ་གསུང་གི་འདུག་ཅིང། གཞན་ཡང་དགའ་ལྡན་ཁྲི་རིན་པོ་ཆེ་མཆོག་དང་བྱང་རྩེ་ཆོས་རྗེ་སྒོ་སོག་རིན་པོ་ཆེ་མཆོག་ནས་ཀྱང། བ་སོ་ཆོས་རྗེ་གི་རྗེས་དྲན་ངོ་མ་ནི་ཁོང་གི་མཛད་པ་རྣམ་ཐར་ལ་བསླབས་ཏེ་རྗེ་བླ་མའི་བསྟན་པ་ལ་བྱ་བ་བྱེད་དགོས་བ་གི་སློབ་འདོམས་གནང་བ་བརྒྱུད། སྐྱབས་མགོན་ས་སྐྱ་གོང་མ་ཁྲི་ཆེན་རྡོ་རྗེ་འཆང་ཆེན་པོ་མཆོག་ནས། ཀུན་བདེ་གླིང་སྐུ་ཕྲེང་རིམ་བྱོན་གྱིས་བསྟན་འགྲོའི་དོན་རྒྱ་ཆེར་མཛད་ཡོད་པ་དང། ཁོང་སྐུ་སྒེར་ལ་མཚོན་ན་ཀུན་བདེ་གླིང་སྐུ་ཐོག་གོང་མ་དང་འབྲེལ་ལམ་ཆེན་པོ་ཡོད་པ་དང། མཆོག་སྤྲུལ་རིན་པོ་ཆེ་སྐུ་ཚེ་ཞབས་པད་བརྟན་པ་གི་སྒོ་ནས་སྐུ་གོང་མ་གི་རྣམ་ཐར་བདག་གིར་བཞེས་རོགས་ཞེས་ལམ་སྟོན་ཕེབས་ཀི་འདུག། རིན་པོ་ཆེ་སྐུ་ཐོག་དེའི་ཐོག་ལ་ཡིན་ན་བས་མཐའ་གསན་བསམ་གྱི་ཚར་རྫོགས་ནས་ཧི་མ་ལ་ཡའི་རི་རྒྱུད་རེད་མ་ཟད་པའི་ཅིག་ད་འཛམ་བུ་གླིང་ས་གནས་ག་ས་ག་ལ་ཡང་ཞབས་ཀྱིས་བཅགས་ནས་བསྟན་པ་དང་འགྲོ་བའི་དོན་རྒྱ་ཆེན་པོ་ལྷག་པར་དུ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོའི་བཀའ་སློབ་ཕེབས་པ་ནང་བཞིན་གྱི་དེ་ནི་གསན་བསམ་གནང་ཡག་རེད་བསྟན་འགྲོའི་དོན་ཆེན་གནང་ཡག་རེད་དེ་ཚོ་རྒྱ་ཆེ་དང་ཆེན་པོ་གནང་དང་གནང་བཞིན་པ་ཡིན་པ་ལ་ཡང་སྙིང་ནས་ཐུགས་རྗེ་ཆེ་ཟེར་ཞུ་ཡག་དང། ད་དུང་ཡིན་ན་ཡང་ཨེ་ནི་སྐུ་ཚེ་ཞབས་པད་ཡུན་རིང་དུ་བརྟན་པའི་ཐོག་ནས་ཨེ་ནི་བསྟན་པ་དང་འགྲོ་བའི་དོན་སྐུ་གོང་མ་གོང་མའི་རྣམ་ཐར་བདག་གིར་སྐྱོང་བའི་ཐོག་ནས་ཨེ་ནི་བཞེས་རོགས་གནང་སོ་བྱས་ནས་ཞུ་ཡག་དེ་ཙམ་ཡིན་ད་ཞེ་དྲག་ཞེ་དྲག་གིས་ཞུ་ཡག་ཟེར་མི་འདུག། དགེ་ལྡན་སྙན་བརྒྱུད་ཀྱི་བསྟན་པའི་བདག་པོ་གཅུང་བ་སོ་ཆོས་ཀྱི་རྒྱལ་མཚན་ནི། སྤྱི་ལོ་གཅིག་སྟོང་བཞི་བརྒྱ་གཉིས་ཀྱི་ལོར་གཙང་ལྡོག་གཞུང་དུ་འཁྲུངས་ཏེ་རྟོགས་ལྡན་འཇམ་དཔལ་རྒྱ་མཚོ་དང། མཁས་གྲུབ་དགེ་ལེགས་དཔལ་བཟང་གཉིས་ལ་རྗེ་རིན་པོ་ཆེ་ནས་བརྒྱུད་པ། ཚེ་གཅིག་ལ་འཚང་རྒྱ་བའི་མན་ངག་ཐུན་མོང་མ་ཡིན་པ་སྟེ། དགེ་ལྡན་སྙན་བརྒྱུད་ཀྱི་གདམས་པའི་ཁུངས་བཅོལ་ས་ཆགས་ཡོད་ཅིང། ཁོང་གི་སྐྱེ་ཕྲེང་འཛིན་པ་ཀུན་བདེ་གླིང་རྟ་ཚག་རྗེ་དྲུང་རིན་པོ་ཆེ་རིམ་བྱོན་ནི་དགའ་ལྡན་ཕོ་བྲང་གི་སྐབས་བོད་རྒྱ་ཧོར་གསུམ་གྱི་ནང་ཤུགས་རྐྱེན་ཧ་ཅང་ཆེ་བ་གི་བླ་སྤྲུལ་ཟིག་ཡིན་པར་བརྟེན། རྗེ་དྲུང་བློ་བཟང་བསྟན་པའི་མགོན་པོ་སོགས་སྐུ་ཐོག་གཉིས་ཀྱི་རིང་བོད་ཀྱི་རྒྱལ་ཚབ་གནང་སྟེ། རྒྱལ་དབང་སྐུ་འཕྲེང་དགུ་བ་དང་བཅུ་གསུམ་པ་གཉིས་ཀ་གསེར་བུམ་དཀྲུགས་འདོན་མ་དགོས་པར་ཁྲི་འདོན་གནང་ཐུབ་པ་དང། རྒྱལ་དབང་སྐུ་འཕྲེང་བཅུ་གཅིག་པ་དང་བཅུ་གསུམ་པ་གི་ཡོངས་འཛིན་ཀྱང་གནང་ལམ་བྱུང་ཡོད་པ་དང། ད་ལྟའི་རྟ་ཚག་རྗེ་དྲུང་སྐུ་འཕྲེང་བཅུ་གསུམ་པ་འདི་བཞིན་སྤྱི་ལོ་གཅིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་གསུམ་གྱི་ལོར་བོད་ཀྱི་རྒྱལ་ས་ལྷ་སའི་ནང་དབང་ལྡན་དཔལ་འབར་དུ་འཁྲུངས་པ། རིམ་པས་རྒྱ་གར་ལྷོ་ཕྱོགས་འབྲས་སྤུངས་སྒོ་མང་གྲྭ་ཚང་དུ་ཆོས་ཞུགས་ཀྱིས་དགེ་བཤེས་ཐོན་ཡོད་པ་རེད། བཞུགས་སྒར་ནས་ཨེ་ཤ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་སྦེ་ཡིན། བཙན་བྱོལ་ནང་གི་བོད་པའི་ན་གཞོན་ཉམས་ཞིབ་པའི་སྤུས་ཚད་ཡར་རྒྱས་ཕྱིན་ཡོད་པ་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་འགན་འཛིན་གྱིས་གསུངས་པའི་སྐོར་ཞིག་བློ་བཟང་དགེ་ལེགས་ལགས་ཀྱིས་སྙན་སྒྲོན་གནང་གི་རེད། བཞུགས་སྒར་དུ་ཆགས་པའི་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་ནི་དེང་སྐབས་བཙན་བྱོལ་བོད་མི་ཡི་ཉམས་ཞིབ་པ་ཚོ་འདུ་ས་དང་ཉམས་ཞིབ་ཀྱི་རྩལ་སྟོན་སའི་སྡིངས་ཆ་ལྟ་བུ་ཞིག་ཆགས་ཡོད་པར་བརྟེན་ཉམས་ཞིབ་ཁང་དེ་ཉིད་ཀྱི་གོ་སྒྲིག་འོག་འདི་ཚེས་ཉི་ཤུ་རྩ་དགུ་ཉིན་གངས་སྐྱིད་དུ་བོད་ཀྱི་ན་གཞོན་ཉམས་ཞིབ་པའི་ཚོགས་འདུ་ཐེངས་དགུ་པའི་དཔྱད་རྩོམ་ཕྱོགས་བསྒྲིགས་ཀྱི་དཔེ་དེབ་དེ་བཞིན་ཕྱི་དྲིལ་བཀའ་བློན་ནོར་འཛིན་སྒྲོལ་མ་ལགས་ཀྱིས་དབུ་འབྱེད་གནང་སྟེ་ཚོགས་འདུ་ཐེངས་དགུ་པའི་ཐོག་སྔར་དང་མི་འདྲ་བར་གཞོན་སྐྱེས་བཙུན་མ་འགའ་ཞིག་མཉམ་ཞུགས་ཀྱིས

གནང་སྟངས་དང་མ་འདྲ་བའི་ཐོག་ནས་ང་རང་ཚོ་གི་ཉམས་ཞིབ་པ་ཚོ་ལ་ཡང་རང་དབང་ཆ་ཚང་ཡོད་པའི་ཐོག་ནས་ཨ་ནི་ཚང་མ་སོ་སོ་གི་ཅིག་སོ་སོ་གི་རིག་རྩལ་དང་སོ་སོ་གི་སྐུ་ཡོན་དང་གདེང་ཚོད་ཀྱི་ཐོག་ནས་གདེང་ཚོད་ཁ་ལོ་རེད་གདེང་ཚོད་གང་ལ་གཞི་བཞག་པའི་ཐོག་ནས་རང་དབང་ཆ་ཚང་ལོངས་སུ་སྤྱོད་པའི་ཐོག་ནས་ཉམས་ཞིབ་ཀྱི་དཔྱད་རྩོམ་འདི་ཚོ་ཅིག་ཐོན་ཡོང་རྒྱུ་ག་ལ་ཨེ་དེ་ལ་ཡང་དངོས་གནས་ཀྱི་སོ་སོ་སེམས་ནང་ལ་ཡང་ཅིག་ཁ་ལོ་རེ་དགའ་སྤོབས་སྐྱེ་དགོས་ཡག་དང་དེ་ནང་བཞིན་ཨ་ནི་འདི་གི་དཔྱད་རྩོམ་འདི་ཚོ་ལ་ཡང་ཡིད་ཆེས་དང། ང་ཚོ་ལ་ཐོངས་མཆེད་གཏོང་འདི་ཤུགས་ཆེ་འགྲོ་ཆེད་དེ་འབྲེལ་གྱི་ང་རང་ངོས་འཛིན་བྱེད་ཀྱི་ཡོད། ད་རེས་དབུ་འབྱེད་གནང་བའི་ན་གཞོན་ཉམས་ཞིབ་པ་ཚོས་དཔྱད་རྩོམ་ཕྱོགས་སྒྲིག་གི་དཔེ་དེབ་དེའི་ནང། བོད་ཀྱིས་ཏུང་ཧོང་བདག་ཏུ་བཟུང་བའི་སྐོར་དང་ཕྱི་ལོ་གཅིག་སྟོང་དགུ་བརྒྱ་ཉི་ཤུ་རྩ་བརྒྱད་ལོར་བོད་ནང་ལྷགས་པའི་ཤར་པ་རྒྱལ་པོ་ཡི་གནད་དོན་སྐོར། རྒྱལ་མཆོག་སྐུ་ཕྲེང་བཅུ་གསུམ་པ་ཆེན་པོ་དང་ཨ་རི་བར་གྱི་འབྲེལ་བའི་སྐོར། དེ་བཞིན་རི་བོ་དགེ་ལུགས་པའི་བསྟན་བདག་དགའ་ལྡན་ཁྲི་པའི་བྱུང་རབས་སྐོར་སོགས་བོད་ཀྱི་ནང་ཆོས་དང་ལོ་རྒྱུས། རྩོམ་རིག། བརྡ་སྤྲོད། སྐད་ཡིག། སྲིད་དོན།

ཡང། དཔྱད་གཞིའི་ཡིག་ཆ་ལ་ནས་མི་འདུག་ཨ་ནི་ཅིག་བརྗོད་གཞི་དེ་འབྲེལ་བ་ཡོད་པ་ཡིན་པ་ཡིན་ན་རེད་ཨ་འདི་འདྲས་ཀྱི་ཐོག་ནས་ཡང་ཅིག་ལྟ་ས་འདྲ་བོ་ཅིག་དང་ཨ་ཕྱི་མིག་ལྟ་ས་འདྲ་བོ་ཅིག་དེ་འདྲས་ཆགས་འདུག་ཨ། ཡང་སྐབས་དེར་ཉམས་ཞིབ་ཁང་དེ་ཉིད་ཀྱི་འགན་འཛིན་ཟླ་བ་ཚེ་རིང་ལགས་ཀྱིས་སྲིད་བྱུས་ཉམས་ཞིབ་ཁང་གིས་འགྲེམས་སྤེལ་བྱས་པའི་དཔྱད་རྩོམ་དེ་དག་ནི་རྒྱུན་དུ་རྒྱ་ནག་གཞུང་གིས་སྤེལ་བཞིན་པའི་བོད་དང་འབྲེལ་བའི་དུས་དེབ་དེ་དག་ལས་སྤུས་ཚད་ཡག་བ་ཡོད་པ་མྱོང་ཚོར་བྱུང་བའི་སྐོར་གསུངས་ཤིང་མ་འོངས་པར་ཡང་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གིས་བོད་དོན་དང་འབྲེལ་བའི་ཉམས་ཞིབ་ཀྱི་སྤུས་ཚད་གོང་མཐོར་དང་འབྲེལ་བའི་ཚོགས་འདུ་གང་ཐུབ་ཀྱིས་གོ་སྒྲིག་གནང་རྒྱུ་ཡིན་པ་གསུང་གི་འདུག།
དེ་ནང་བཞིན་ཧི་མ་ལ་ཡའི་རི་རྒྱུད་མཁས་པ་དང་དེ་ཚོ་གང་མང་མང་ཚོགས་འདུ་རུ་ཕྱིན་ནས་བོད་ཀྱི་ཆོས་དང་རིག་གཞུང་དང་ལོ་རྒྱུས་དང་དེ་ཚོ་འབྲེལ་བ་ཡོད་པ་དེ་ཚོ་གང་ཐུབ་ཐུབ་ཀྱི་ང་ཚོ་གི་བགྲོ་གླེང་བྱེད་ཐུབ་ཡག་རུབ་རུབ་བྱེད་ཐུབ་ཡག་རྩད་གཅོད་བྱེད་ཐུབ་ཡག་དེ་ཚོ་གང་ཐུབ་ཐུབ་ཀྱི་བྱས་ནས་གནས་ཚུལ་གསལ་བོ་འགྲོ་ཐུབ་ཡག་འབད་བརྩོན་བྱེད་ཡག་ཡིན། གཞན་ཡང་བོད་ཀྱི་ན་གཞོན་ཉམས་ཞིབ་པའི་ཚོགས་འདུ་ཐེངས་དགུ་པ་དེ་བཞིན་ཁ་སྔོན་སྤྱི་ཟླ་བརྒྱད་པའི་ནང་སྐོང་ཚོགས་གནང་སྟེ་ཧི་མ་ལ་ཡའི་རི་རྒྱུད་ཀྱི་ཉམས་ཞིབ་པ་ཚུད་པའི་རྒྱ་བལ་གཉིས་ནས་གཞོན་སྐྱེས་ཉམས་ཞིབ་པ་སུམ་ཅུ་ལྷག་མཉམ་ཞུགས་གནང་ཡོད་པ་རེད་བཞུགས་སྒར་རྡ་རམ་ས་ལ་ནས་གསར་འགོད་པ་བློ་བཟང་དགེ་ལེགས་ཡིན།
ད་ལམ་ཁྱེད་ཀྱིས་གསན་བཞིན་པ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་ཁག་རེད། ཐེངས་འདིའི་གླེང་མོལ་གྱི་ལེ་ཚན་ནང་རྒྱལ་སྤྱིའི་དགེ་འདུན་པའི་གླེང་སྟེགས་ཀྱི་གལ་གནད་ཞེས་པའི་བརྗོད་གཞིའི་ཐོག་རྒྱལ་སྤྱིའི་ནང་པའི་ལྷན་ཚོགས་ཀྱི་སྤྱི་ཁྱབ་དྲུང་ཆེ་ཤར་རྩེ་མཁན་ཟུར་བྱང་ཆུབ་ཆོས་ལྡན་ལགས་དང་སེར་བྱེས་དགེ་བཤེས་ཐབས་མཁས་བློ་གྲོས་ལགས་རྣམ་གཉིས་ལྷན་དུ་འདི་ག་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་བཟང་དགེ་ལེགས་ལགས་ནས་གླེང་མོལ་ཞུས་པ་ཞིག་གསན་རོགས་གནང། ཐེག་པ་ཆེ་ཆུང་གཉིས་ཀྱི་བར་ལ་ཡང་ལོ་རྒྱུས་ཐོག་ནས་མ་མཐུན་པ་ཆ་མང་པོ་ཞིག་བྱུང་ཡོད་ཀྱང། ད་སྐབས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་རླབས་ཆེན་གྱི་མཛད་རྗེས་ལ་བརྟེན་ནས་ཨ་ནི་ནང་པའི་ཆོས་བརྒྱུད་འཛིན་པ་ཚོའི་བར་ལ་ཡང་འཛམ་གླིང་ཞི་བདེ་གནས་ཐབས་ལ་ལྷག་པར་དུ་ཨ་ནི་བྱམས་བརྩེ་དང་སྙིང་རྗེ་སྤེལ་ཐབས་སོགས་ཀྱི་ཐོག་ལ་ཡང་བགྲོ་གླེང་རབ་དང་རབ་དང་རིམ་པ་ཅིག་བྱུང་མུས་ཡིན་པ་རེད། དམིགས་བསལ་ད་རེས་གནས་མཆོག་རྡོ་རྗེ་གདན་དུ ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་དབུ་བཞུགས་ཀྱི་ཐོག་ལ་ཡ International Sangha Forum འམ་རྒྱལ་སྤྱིའི་དགེ་འདུན་པའི་གླེང་སྟེགས་ཞེས་པ་ཞིག་བསྐོང་ཚོགས་གནང་ཡོད་པ་རེད། གནད་དོན་དེ་དང་འབྲེལ་བའི་ཐོག་ནས་དེ་རིང་ང་ཚོའི་གླེང་མོལ་གྱི་ལེ་ཚན་དེའི་ནང་ལ་ཡ་རྒྱ་གར་རྒྱལ་ས་ལྡི་ལིར་རྟེན་གཞི་བྱས་པའི་རྒྱལ་སྤྱིའི་ནང་པའི་ལྷན་ཚོགས་ཀྱི་སྤྱི་ཁྱབ་དྲུང་ཆེ་རྒན་བྱང་ཆུབ་ཆོས་ལྡན་ལགས་དང་རྒྱ་གར་ལྷོ་ཕྱོགས་སུ་རྟེན་གཞི་བྱས་པའི་སེར་བྱེས་མཁས་སྙན་གྲྭ་ཚང་གི་དགེ་བཤེས་ཐབས་མཁས་བློ་གྲོས་ལགས་རྣམ་གཉིས་གདན་འདྲེན་ཞུས་ཡོད། རྒན་ལགས་རྣམ་པ་གཉིས་ང་ཚོའི་ལེ་ཚན་དེ་ནང་ལ་ཡང་ཕེབས་པར་སྙིང་ཐག་པ་ནས་ཐུགས་རྗེ་ཆེ་ཞུ་རྒྱུ་ཡིན་རྒན་ལགས། བེ་སི་རེ། ལགས། ཐུགས་རྗེ་གནང། ལགས་སོ། ངའི་དྲི་བ་དང་པོ། དང་པོ་དེ་ཨེ་ནི། རྒན། བྱང་ཆུབ་ཆོས་ལྡན་ལ་ཡང་ཕུལ་ཆོག་པ་བྱེད། རྒན་ལགས་ད་རེས་ཨེ་ནི་ད་རྒྱལ་སྤྱིའི་རང་བཞིན་གྱི་ཐོག་ནས་ད། རྒྱལ་ཁབ་འཛམ་གླིང་གི་རྒྱལ་ཁབ་སུམ་ཅུ་སོ་གསུམ་ནས་ཨེ་ནི་གྲྭ་བཙུན་དང་མཁས་དབང་སོགས་ཨེ་ནི། ཕལ་ཆེར་མི་གྲངས་ཉིས་སྟོང་ལྷག་ཙམ་ནས་གནས་མཆོག་རྡོ་རྗེ་གདན་ལ་ཡང་མཉམ་ཞུགས་གནང་བྱས་རྒྱལ་སྤྱིའི་དགེ་འདུན་པའི་གླེང་སྟེགས་ཐོག་ལ་ཡང་མཉམ་ཞུགས་གནང་བཞག་དེ་ནས་དེའི་ཐོག་ལ་ཡང་གྲོས་ཆོད་བཞག་གནང་བཞག་གྲོས་ཆོད་ནང་ལ་ཡང་གཙོ་བོ་གཅིག་དེ། ད་ནང་པའི་ཆོས་བརྒྱུད་འཛིན་པ་ཚོས་ངོ་བོ་གཅིག་གི་ཐོག་ནས་བྱམས་དང་སྙིང་རྗེ་ཉམས་ལེན་གྱིས་འཛམ་གླིང་ཞི་བདེ་ཡོང་ཐབས་ལ་ཡང་འབད་དགོས་པ་དེ་འདྲས་ཀྱི་གྲོས་ཆོད་བཞག་གནང་བཞག་རྒན་ལགས་ཐོག་མ་དེ་ད་ལྟ། གླེང་སྟེགས་དེའི་ལོ་རྒྱུས་ཀྱི་དོན་སྙིང་དང་མ་འོངས་པ་ལ་ཡང་དེ་འདྲའི་རུ་འཚོགས་པ་ཡིན་ན་འཛམ་གླིང་ཞི་བདེ་དང་འབྲེལ་བའི་ཐོག་ནས་ཤུགས་རྐྱེན་ག་འདྲའི་རུ་ཅིག་སྤྲད་ཐུབ་པ་ཡིན་ན་དགོངས་ཀྱི་ན་རྒན
ལགས། ད་ལྟ་འདི་རྩ་བའི་ད་ལྟ་གླེང་སྟེགས་འདི་གལ་ཆེ་ཤོས་ཅིག་དང་པོ། ཐོག་མར་གླེང་སྟེགས་འདི་གོ་སྒྲིག་གནང་བའི་སྐབས་ནས་དམིགས་ཡུལ་ག་རེ་བཟུང་བ་བྱས་པ་ཡིན་ན། ད་ཆོས་བརྒྱུད་ང་རང་ཚོ་ནང་པའི་ནང་ཁུལ་གྱི་ཆོས་བརྒྱུད་དེ་གྱད་དེ་ཕན་ཚུན་གཅིག་གཅིག་ལ་ཡ་འབྲེལ་མཐུད་ཟབ་རུ་འགྲོ་ཡ་དང། ཨ་ནི་དེ་ནས་ཅིག་ག་རེ་ཟེར་དགོས་རེད་དུས་རབས་དང་མཐུན་པའི་ད་ནང་ཆོས་ཁྱབ་སྤེལ་བྱེད་ཡ་གི་ཐོག་ལ་ཡ་ཨ་ནི་ཕན་ཚུན་བགྲོ་གླེང་ཡོང་ཡ་དང། ད་ག་ནང་བཞིན་ཨ་ནི་ཅིག་གས་ཆོས་བྱེད་པ་ཕན་ཚུན་ཆོས་བརྒྱུད་ཕན་ཚུན་གྱི་ཆོས་བྱེད་པ་ཕན་ཚུན་དེ་གྱད་དེ། ཨ་ནི་མཐུན་ལམ། གྱི་ག་རེ་ཟེར་དགོས་རེད་སྤུན་གྲོགས་ཀྱི་འདུ་ཤེས། གོང་འཕེལ་དུ། གོང་འཕེལ་དུ་འགྲོ་ཡ་བྱས་ནས་འདུག་སེ་བྱས་ནས། དམིགས་ཡུལ་གཙོ་བོ་དེ་འདྲས་ཅིག་གི་ཐོག་ནས། བགྲོ་གླེང་ཞུས་ཡོད་རེད། ཨ་ནི་ད་དེའི་ཞོར་ལ་ཡག་ད་གི་ད་ལྟ་དེ། ངག་དབང་ལགས་ཀྱིས་གསུངས་པ་ནང་བཞིན་བྱས་ནས། ད་ལྟ། ད། ནང་པའི་ཆོས་བརྒྱུད་ཀྱིས་འཛམ་གླིང་སྤྱི་ཡི་ཞི་བདེ་བསྐྲུན་ཡ་ལ་ཡག། ཨ་ནི་བྱེ་བྲག་གི། གཅིག། ཞབས་འདེགས་སྒྲུབ་ཐུབ་ཡས་ཀྱི་གོ་སྐབས་ཧ་ཅང་གི་བཟང་པོ་ཡོད་བསྡད་པ་གཅིག་ཨ་ནི་འཛམ་བུ་གླིང་སྤྱི་ཡོངས་ནས་ཨ་ནི་གཅིག་ངོས་ལེན་ཡོད་པ་གཅིག་དང་ཨ་ནི་རེ་བ་བརྒྱབ་བསྡད་པ་གཅིག་ཆགས་ཡོད་རེད་ད་དེ་ཡིན་དུས་ཙམ་པ་ལ་དེ་ཡི་གི་དམིགས་ཡུལ་འདི་ཁོ་ད་གཅིག་ག་རེ་ཟེར་དགོས་རེད། རང་བཞིན་གྱིས་ད་དེ་དང་འབྲེལ་བ་ཡོད་པ་ཆགས་བསྡད་ཡོད་རེད་བྱས་ཙང་དེ་འདྲས་ཡིན་པ་ཡིན་དུས་ང་ཚོས་དེ་ཐོག་མ་ཉིད་ནས་བགྲོ་གླེང་གོ་སྒྲིག་བྱེད་པའི་སྐབས་ལ་ཡ། ལྷན་ཚོགས་གོ་སྒྲིག་བྱེད་པའི་སྐབས་ལ་ཡ། དམིགས་ཡུལ་དེ་འདྲས་དེ་འདྲས་ཅིག་བཅངས་ནས་ད་ལྟ་བྱུང་བ་རེད། དམིགས་ཡུལ་དེ་བཅངས་པ་ནང་བཞིན་བྱས་ནས་ང་ཚོས་ལྷན་ཚོགས་དངོས་སུ་ཚོགས་པའི་སྐབས་ལ་ཡང་དམིགས་ཡུལ་དེ་དང་མཐུན་པའི་ཅིག་དངོས་གནས་ཁ་ཡོད་ལག་ཡོད་ཀྱི་གྲུབ་འབྲས་ཀྱི་ཐོག་ལ་ཕན་ཐོགས་ཡོད་པ་ཡག་པོ་བྱུང་སོང་བསམ་དྲན་གྱི་ཡོད། དགེ་བཤེས་ཐབས་མཁས་ལགས་ད་ལྟ་གོང་ལ་ཡ་རྒན་བྱང་ཆུབ་ཆོས་ལྡན་ལགས་ཀྱིས་ད་ནང་པའི་ཆོས་བརྒྱུད་དེ་འཛམ་གླིང་ཞི་བདེ་ཡོང་ཐབས་ལ་ཡང་དམིགས་བསལ་འབྲེལ་བ་ཡོད་པའི་ཆོས་བརྒྱུད་ཅིག་ཆགས་ཀྱི་ཡོད་པ་དེ་འདྲ་གསུངས་སོང་རྒན་ལགས་སྤྱིར་བཏང་ནས་ད་ལྟ་དུས་རབས་ཉི་ཤུ་རྩ་གཅིག་པའི་འདིའི་ནང་ལ་ཡང་ང་ཚོས་འགྲོ་བ་མིའི་རྣམ་དཔྱོད་རེད་ལྷག་པར་དུ་བསམ་བློ་བཏང་སྟངས་དང་འཚོ་བ་སྐྱེལ་སྟངས་གང་ཅིའི་ཐོག་ནས་ད་འགྱུར་བ་ཤུགས་ཆེ་ཕྱིན་བསྡད་ཡོད་ལ་འཕྲུལ་ཆས་ཡར་རྒྱས་རིགས་པས་སྤེལ་བ་བས་དེ་འདྲ་སོང་ཙང་ང་ཚོའི་ནང་པའི་ཆོས་བརྒྱུད་དེ་ད་འཛམ་གླིང་ལ་ཡ་ད་ངོ་སྤྲོད་བྱས་ད་དེ་འདྲའི་ཁྱབ་སྤེལ་ཡ་ལ་ཡ་ད་དུས་རབས་དང་མཐུན་པ་ཅིག་ག་འདྲ་ཞིག་འགྲོ་ཐུབ་རེད་བསམ་ན་རྒན་ལགས་དེའི་ཐོག་ལ་ཡ་ད་ལྟ་གླེང་སྟེགས་ཐོག་གླེང་སྟེགས་དེའི་ཐོག་ལ་ཡ་གྲོས་བསྡུར་བྱེད་འོང་ཡོད་ན།
ཐོག་མ་དེ་ལ་ཡ་ཨ་ནི་མཁན་ཟུར་རིན་པོ་ཆེ་ལ་ཡ་བཀྲ་ཤིས་བདེ་ལེགས་དང་ཨ་ནི་རྣམ་པ་ལྷན་རྒྱས་ཡོངས་ལ་ཡ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་གི་ཡོད། ལགས་རེད་ད་དེའི་བརྗོད་གཞི་གཅིག་དེ་རྩ་བའི་ད་ལྟ་དེ་རེད་བཞག་ད་ང་ཚོ་ནང་པའི་ཆོས་དེ་ད་དེང་རབས་དང་སྦྱར་ནས་ག་རེ་བྱེད་དགོས་རེད་ཟེར་ད་ཁོ་བརྗོད་གཞི་གལ་ཆེ་གཅིག་དེ་རེད་བཞག་དཔེར་ན་ང་རང་མཉམ་ཞུགས་བྱེད་སའི་གི་སྐབས་དེ་དུས་ཀྱི་ད་ཚོགས་ཐུན་དེ་ཡིན་ན་ཆེད་མངགས་དེའི་སྒང་ལ་རེད་བཞག་ད་དེ་ང་ཚོས་བསམ་ཚུལ་ཁ་ཤས་གཅིག་གི་ཐོག་ནས་གླེང་ཆོག་གི་ཡོད་ས་རེད་ཕྱོགས་གཅིག་ནས་ད་ལྟ་མཁན་ཟུར་རིན་པོ་ཆེས་གོང་ལ་བཀའ་སློབ་གནང་བ་ནང་བཞིན་བྱས་ནས་ནང་པའི་ཆོས་ཁོ་རང་ནང་ལོགས་ཀྱི་བྱམས་སྙིང་རྗེའི་བསླབ་བྱ་འདི་ཚོ་ཨ་ནི་དེང་རབས་འཛམ་གླིང་ནང་ལོགས་ལ་ཡ་སེམས་ཁམས་འཕྲོད་བསྟེན་ཟེར་གྱི་འདུག mental health ཟེར་ཡ་དེ་ཞེ་པོ་ཅིག་གླེང་ཡོང་བ་ཡིན་དུས་དེ་དང་སྦྱར་བ་ཡིན་ན་ད་སེམས་ཁམས་བཅོས་ཐབས་མང་པོ་ཞེ་པོ་ཅིག་ལ་ནང་པའི་ཆོས་ཀྱི་ནང་ལོགས་ཡོད་པའི་བྱམས་སྙིང་རྗེ་དང་འབྲེལ་བའི་ཨ་ནེ་ད་ག་རེ་ཟེར་དགོས་རེད་ཉམས་ལེན་དེ་ཚོ་གླེང་ཡོད་རེད་ད་ཕྱོགས་གཅིག་ནས་བྱས་ན

ཅིག་དེང་རབས་ཀྱི་ད་ང་ཚོ་ལོ་ཆུང་བ་ཚོ་ཅིག་འཕྲུལ་ཆས་དང་དེ་ཚོའི་ནང་རྩེད་མོ་རྩེ་གི་ཡོད་རེད་བ། དེ་རྩེད་མོ་དེ་ཚོའི་ནང་དོན་ལ་ཡ་ཡ་ནང་པའི་ཆོས་ཀྱི་བསླབ་བྱ་བླུགས་བྱས་མ་ལོ་ཆུང་བ་དེ་དེ་ཚོ་ལ་ཁྱབ་ཐབས་ག་འདྲས་བྱེད་དགོས་རེད་གསུངས་ཡ་ལ་སོགས་པ་དེ་ག་ནང་བཞིན་ཡང་ཀོ་རེ་ཡ་ནས་ཕེབས་པའི་ལྷོ་ཀོ་རེ་ཡ་ནས་ཕེབས་པའི་དགེ་སློང་གཅིག་གིས་གསུངས་བ་ཡིན་ན། ཨ་ནི་ང་རང་ཚོའི་གི་ད་ལྟའི་དེང་སང་ད་བརྙན་བརྙན་འཕྲིན་གི་ནང་རྩེད་མོ་ཅིག་ཡོད་རེད་བ video game ཟེར་ཡ་དེ་ཚོའི་ནང་ལོགས་ལ་ཡ་ཡང་ནང་ཆོས་དང་སྟོན་པའི་རྣམ་ཐར་དང

ལགས་སོ།
དགེ་བཤེས་ཐབས་མཁས་ལགས་ལྟ་བུ་ཆ་མཚོན་པ་ན་སེམས་དང་སྲོག་གི་བགྲོ་གླེང་ནང་ལ་ཡང་མཉམ་ཞུགས་མང་པོ་ཞིག་གནང་ཡོད་རེད། དེ་འདྲ་སོང་ཙང། དཔེ་ལ་ཡ་ད་ཁ་སང་བསྐོང་ཚོགས་གནང་བའི་རྒྱལ་སྤྱིའི་དགེ་འདུན་པའི་གླེང་སྟེགས་ཐོག་ལ་ཡང་པཱ་ལིའི་ཆོས་བརྒྱུད་ཆོས་བརྒྱུད་འཛིན་པ་གི་ད་མཁས་དབང་དང་སྐུ་ཚབ་དེ་འདྲ་ཕེབས་ཤག་དེ་འདྲ་སོང་ཙང་ཁོ་ཚོས་གི་ད་ད་ད་སེམས་དང་སྲོག་བགྲོ་གླེང་འདི་སྤྱིར་བཏང་ནས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་ད་དབུ་བཞུགས་ཐོག་ལ་ཡང་ད་དེ་འགོ་བཙུགས་ནས་བྱས་ལོ་ག་ཚོད་རེད་བཅུ་ཕྲག་ལོ་བཅུ་ཕྲག་གསུམ་ལྷག་ཙམ་ཞིག་འགྲོ་གི་ཡོད་རེད་བ་དགེ་བཤེས་ལགས་དེ་འདྲ་སོང་ཙང། པཱ་ལིའི་ཆོས་བརྒྱུད་འཛིན་པ་ཚོས་ཀྱིས་དེའི་ཐོག་ལ་ཡང་བསམ་བློ་བཏང་སྟངས་འདི་ག་འདྲས་ན་སེམས་དང་སྲོག་དང། ནང་པ་དང་ཚན་རིག་གི་བར་ལ་བགྲོ་གླེང་འགྱུར་བ་འགྲོ་སྟངས་དེའི་ཐོག་ལ་ཡང།
ཨ་ནེ་དམིགས་བསལ་སེམས་དང་སྲོག་གི་ཚོགས་འདུ་དང་དེ་འདྲས་ཀྱི་ཐོག་ལ་ཁོང་རྣམ་ཚོའི་བརྗོད་གཞི་ཞེ་དྲག་པའི་སྒང་ལ་ད་དམིགས་བསལ་གོ་མ་བྱུང། ཡིན་ནའི་གཞི་རྩའི་ཁོང་རྣམ་ཚོ་མང་པོ་ཅིག་གི་དགོངས་ཚུལ་དེ་ག་རེ་འདུག་ཟེར་ན། ད་ང་ཚོས་ཅིག་ཁོང་རྣམ་ཚོ་ནང་ཆོས་མ་སྤེལ་ཐབས་བྱེད་མཁན་དེ་སྤྱི་ཚོགས་ཀྱི་འཚོ་བ་དངོས་དང་འབྲེལ་ནས་དཔེ་དབབ་བྱེད་ཉེར་ཞུ་གི་འདུག་དཔེར་ན། ཡང་ཁོང་རྣམ་ཚོའི་ནང་ལོགས་ལ་དཔེར་ན། ཤྲི་ལངྐ་ནས་ཕེབས་པའི་དགེ་སློང་ལགས་གཅིག་གིས་ང་ཚོའི་དྲན་པ་ཉེ་བཞག་གི་སྒོམ་དེ་གོ་ཚན་རིག་དང་དེ་ཚོ་སྦྱར་སྟངས་དེ་ཞེ་དྲག་མ་ཞིབ་ཚགས་པོ་གསུངས་སོང། དེ་ག་ནང་བཞིན་ཐའེ་གི་ཅིག་ཁོང་རྣམ་ཚོ་དགེ་སློང་ཁག་ཅིག་གིས་སྨན་ཁང་ནང་ལ་ཁོ་རང་སྨན་དང་འབྲེལ་ནས་ཡང་མ་ཅིག་ནང་ཆོས་ངོ་སྤྲོད་བྱེད་སྟངས་དེ་ཚོ་འདུག་བྱས་ཙང་གཞི་རྩའི་ཁོང་རྣམ་ཚོ་མང་པོ་ཞེ་པོ་ཅིག་ད་དེང་རབས་ཚན་རིག་དང་སྦྱར་ནས་མ་ནང་ཆོས་གོ་རྟོགས་སྤེལ་དགོས་ཀྱི་ཡོད་པ་ལྷག་པར་དུ་ཅིག་ལོ་གཞོན་པ་ཚོ་ལ་དེ་ཚན་རིག་དང་སྦྱར་ནས་སྤེལ་དགོས་ཀྱི་ཡོད་པའི་དགོངས་ཚུལ་དེ་ཁོང་རྣམ་ཚོ་ལ་མཐོང་དུས་ཞེ་དྲག་འདུག། ད་ངས་དེ་འདྲའི་དེ་འདྲ་ཤར་རྩེ་མཁན་ཟུར་རྒན་བྱང་ཆུབ་ཆོས་ལྡན་ལགས་ལ་ཡ། ད་དྲི་བ་དེ་འདྲ་བོ་རུ་ཆགས་དེ་ཤ་ཇི་ལྟར་ནས་ད་རྒན་ལགས་ལྟ་བུ་ཆ་མཚོན་ན། རྒྱལ་སྤྱིའི་ནང་པའི་ལྷན་ཚོགས་ཀྱི་སྤྱི་ཁྱབ་དྲུང་ཆེ་ཆགས་བསྡད་ཡོད་རེད་རྒན་ལགས་ད། ནང་པའི་ཆོས་བརྒྱུད་འཛིན་པ་བར་ལ་ཡ་ད་དམིགས་བསལ་འབྲེལ་བ་འཛུགས་ཡ་ལ་ཡ་དམིགས་བསལ་གྱི་འགན་ཡོད་རེད་དྲན་གི་འདུག་རྒན་ལགས་དེ་འདྲ་སོང་ཙང། ཨ་ནི། རྒན་ལགས་ཀྱིས་ཟེར་བ་ཡིན་ན་ད་ལྟ་སེམས་དང་སྲོག་བགྲོ་གླེང་རེད་ནང་པ་དང་ཚན་རིག་བར་ལ་ཡང་ད་གོང་ས་སྐྱབས་མགོན་ཆེན་པོ་མཆོག་དབུ་བཞུགས་ཀྱི་ཐོག་ལ་ཡང་བགྲོ་གླེང་གནང་ཡ་དེ་ལ་ཡང་ཆོས་ལུགས་ཞིག་ད་པཱ་ལིའི་ཆོས་བརྒྱུད་འཛིན་པ་དང་གཞན་ཚོ་གི་གཟིགས་ཚུལ་གཟིགས་ཚུལ་དུ་མ་སོང་ནས་ག་འདྲ་འདྲ་བོ་ཅིག་ཟེར་གྱི་ཡོད་ན་རྒན་ལགས། ད་ངས་དེ་དྲན་དགོས་རྒྱུན་དུ་ནས་ངས་སྔས་མ་ནས་ཐེངས་མ་ཁ་ཤས་ཞུས་མྱོང། ད་ལྟ་འཛམ་བུ་གླིང་འདིའི་ནང་ལོགས་ལ་ཡང། ད་ཅིག་ཕ་གི། མི་འབོར་ཕོན་ཆེན་པོ་ཞེ་པོ་ཅིག་གིས་ཧ་ལམ་ད་དེང་སང་ཚན་རིག་པས་དེ་འདྲའི་ལབ་གི་ཡོད་རེད་ལབ་པ་ཡིན་ན་དེ་ལ་མཐའ་གཅིག་ཏུ་ཡིད་ཆེས་བྱེད་ཡ་ཡོད་ཅིག་ད་སྔོན་མ་ཡིན་ན་དཀོན་མཆོག་གིས་དེ་འདྲས་གསུངས་པ་རེད་ཨ་ནི་ཅིག་ཕ་གི་ད་ཆོས་ལུགས་སོ་སོའི་སྟོན་པས་དེ་འདྲས་གསུངས་པ་རེད་ཟེར་ན་དེ་ལ་མཐའ་གཅིག་ཏུ་ཡིད་ཆེས་བྱེད་ཡ་ཡོད་པ་ཅིག་ཏུ་བྱས་ནས་འགྲོ་བསྡད་ཀྱི་ཡོད་རེད་ད་དེང་སང་ཅིག་ཕ་གི་འཛམ་གླིང་སྤྱི་ཡོངས་ཀྱི་ཤེས་ཡོན་གྱི་གནས་ཚད་ཡར་རྒྱས་ཕྱིན། ཨ་ནི། འདས་པའི་ལོ་བརྒྱ་ཕྲག་ཁ་ཤས་རིང་ལ་ཡང་ཚན་རིག་གི་ཅིག་ཕ་གིའི་མིག་མཐོང་ལག་ཟིན་གྱི་ད་ཅིག་ཕན་ཐོགས་མང་པོ་ཅིག་ཚན་རིག་གི་ཨ་ནི་ཉམས་ཞིབ་གི་གྲུབ་འབྲས་ཀྱི་ལམ་ནས་བཏོན་ཡོང་པ་ཡིན་དུས་ཙམ་པ་ལ་ཡང་ཨ་ནི་ཚན་རིག་པས་དེ་འདྲ་བཤད་ཀྱི་ཡོད་རེད་ཟེར་དུས་ཙམ་པ་ལ་དཔེ་ར་མིག་བཙུམ་ནས་ཡིད་ཆེས་བྱེད་ས་ཡོད་དེ་ངས་ད་ཅིག་དེ་འདྲའི་ཅིག་ངོས་ལེན་བྱས་ནས་འགྲོ་བསྡད་ཀྱི་ཡོད་རེད། དེ་འདྲའི་ཅིག་གི་ངོས་ལེན་བྱས་ནས་ཅིག་ཕ་གིའི་ཅིག་འགྲོ་བསྡད་པའི་སྐབས་ལ་ཡང་ཨ་ནི། ང་རང་ཚོའི་ཆོས་ལུགས་སོ་སོའི་གི་ཅིག་ལྟ་བ་དང་གྲུབ་མཐའ། ཨ་ནི་ཅིག་ཀུན་སྤྱོད། ཨ་ནི། ཅིག་ཕ་གི་སྒོམ་སྒྲུབ། འདི་ཚོའི་གི་རྣམ་གཞག་འདི་ཡང། ཚན་རིག་དང་མཐུན་པའི་འགྲེལ་བཤད་བརྒྱབ་ཡ་ཡོད་པ་ཅིག་ཡིན་ན། དེ་ངེས་པར་དུ་བརྒྱབ་དགོས་ཡ་ཅིག་རེད། ད་ཚན་རིག་དང་མཐུན་པའི་འགྲེལ་བཤད་བརྒྱབ་ཡ་མེད་པ་ཡིན་ན་ཁོ་ཅིག་བོད་ཀྱི་ཨུ་ཚུགས་བརྒྱབ་པ་ཡིན་ན་ཁོ་འགྲོ་ས་མེད་དེ་གི་ཆགས་འགྲོ་བ། བྱས་ཙང་ཚན་རིག་དང་མཐུན་པའི་འགྲེལ་བཤད་བརྒྱབ་ཡ་ཡོད་པ་ཅིག་ཡིན་ན་འགྲེལ་བཤད་བརྒྱབ་དགོས་ཡ་ཅིག་རེད། འགྲེལ་བཤད་བརྒྱབ་པ་ཡིན་ན་ཅིག་ཕ་གི་ཆོས་ལུགས་དེ་སྤེལ་ཡ་ལ་ཡ་ཏན་ཏན་ཕན་ཐོགས་ཡོད་པ་ཅིག་ཡོང་གི་རེད་བསམ་དྲན་གི་འདུག་ཡིན་ན་ཡང་ད་ང་ཚོའི་ལྟ་སྟངས་དེ་ཅིག་ང་ཚོའི་ཆོས་ལུགས་ཀྱི་ལྟ་གྲུབ་དང་འདི་གས་དེ་ཨ་ནི་ཚན་རིག་གི་སྒོ་ནས་འདི་གས་དེ་ཨ་ནི་ཅིག་ཕ་གི་ཚད་ལྡན་ཡིན་པ་དང་ཨ་ནི་ཅིག་ཕ་གི་བསླུ་བ་མེད་པ་ཡིན་པ་སྒྲུབ་ཡ་གི་ཐབས་ཤེས་བྱས་པ་ཡིན་ན་དེ་ཡང་དགོས་ཡ་མེད་པ་ཅིག་རེད། དེ་ཡིས། ང་ཚོས། ཚན་རིག་ལ་བརྟེན་ནས་ང་ཚོས་ལྟ་གྲུབ་འདི་གས་དེ་བསླུ་བ་མེད་པ་དང་ལྟ་གྲུབ་འདི་གས་དེ་ཕ་གི་ཅིག་གི་རྣམ་དག་ཡིན་པ་སྒྲུབ་དགོས་ཡ་ཅིག་ཡོད་མ་རེད། ཡིན་ན་ཡང། གཅིག། ཆོས་ལུགས་དེ་ཡི་ལྟ་གྲུབ་འདི་ཁྱབ་སྤེལ་བྱེད་ཡ་དང་བསླབ་བྱ་འདི་གས་དེ་ཁྱབ་སྤེལ་བྱེད་ཡ་ལ། ཨ་ནི། ཚན་རིག་དང་མཐུན་པའི་ཆ་ནས་མཐུན་པ་ཡོད་པའི་ཆ་ནས་ཁོས་ཁྱབ་སྤེལ་བྱེད་ཡ་ལ་ཕན་གྱི་ཡོད་པ་ཡིན་ན་དེ་ང་ཚོས་ལག་ལེན་བསྟར་དགོས་ཡ་ཅིག་རེད་བསམ་དྲན་གྱི་ཡོད། བྱས་ཙང་ད་འདི་ཅིག་རེད། ཨ་ནི་སྤྱི་ཡོངས་ཀྱི་ཆ་ནས། གཅིག། ང་ཚོས་འདུག་བལྟས་བསྡད་པ་ཡིན་ན། གཅིག་དར་སོག་རེད་ད། ཧིན་རྡུ་ཆོས་ལུགས་ཡིན་ན་ཡང་རེད།

གོང་ས་མཆོག་གིས་ཡིན་ན་ཡང་ཚན་རིག་དང། ཚན་རིག་པ་དང་མཉམ་དུ་གཅིག་ཕ་གིའི་མཉམ་ཞུགས་གནང་ནས་བགྲོ་གླེང་ལྷག་བསམ་རྣམ་དག་གིས་གཅིག་བགྲོ་གླེང་གནང་ནས་ད་ལྟ་བར་དུ་གཅིག་གྲུབ་འབྲས་གཡུར་དུ་ཟ་བ་གཅིག་ཕུལ་དུ་བྱུང་བ་གཅིག་དེ་འདྲས་བྱུང་བསྡད་ཡོད་རེད། ད་དུང་ཡིན་ན་ཡང་ང་ཚོ་ཚན་རིག་པ་མཉམ་དུ་མུ་མཐུད་ནས་བགྲོ་གླེང་བྱས་པ་ཡིན་ན།

ཕན་ཐོགས་སུ་ཁྱེད་ཡོང་གི་མེད་པ་ཅིག་ང་ཚོས་ད་ཕལ་ཆེར་ཕལ་ཆེར་ད་ར་འཕྲོད་ཀྱི་ཡོད་རེད་ད། བྱས་ཙང་ད་འདི་གས་དེ་ར་འཕྲོད་པའི་ཐོག་ནས་ད་ང་ཚོས་གང་ཐུབ་ཐུབ་ཀྱིས་ཕན་ཚུན་གཅིག་གིས་གཅིག་ལ་འབྲེལ་བ་བྱས། ཕན་ཚུན་གཅིག་གིས་གཅིག་ལ་འབྲེལ་བ་བྱས་ནས་ཨ་ནི་གཅིག་གི་མཉམ་རུབ་ཀྱི་ཐོག་ནས་ཅིག་རྡོག་རྩ་གཅིག་སྒྲིལ་གྱི་ཐོག་ནས་ཅིག་ཕྱག་ལས་མང་པོ་ཅིག་གནང་པ་ཡིན་ན་ཏན་ཏན་ཡང་ཅིག་གཞི་ཁ་ཤས་ལ་ཡང་ཨ་ནི། མཉམ་རུབ་ཀྱི་ཐོག་ནས་རྡོག་རྩ་གཅིག་སྒྲིལ་གྱི་ཐོག་ནས་ཕྱག་ལས་གནང་ཡ་དེ་ཡང་གྲུབ་འབྲས་གཅིག་ཕ་གི་ཞེ་དྲག་གི་གཅིག་ཐོན་ཆེ་བ་གཅིག་དང་གཅིག་ནུས་ཤུགས་ལྡན་པ་གཅིག་ཡོང་གི་རེད། གཞན་ང་རང་ཚོ་སོ་སོ་སོ་སོའི་གི་ཆོས་བརྒྱུད་སོ་སོ་སོ་སོའི་གི་ཐུན་མོང་མ་ཡིན་པའི་བྱེད་དགོས་ཡ་དེ་གས་དེ་སོ་སོ་སོ་གནང་བསྡད་ཡ་རེད་མ་གཏོགས་གཅིག་གི་ཐུན་མོང་དུ་ང་ཚོ་ལས་ཀ་གཅིག་གནང་དུས་ཆོས་བརྒྱུད་སོ་སོ་སོ་སོའི་ཐུན་མོང་མ་ཡིན་པའི་བྱེད་ཡ་དེ་གས་དེ་གང་ག་དོར་དགོས་རེད་སུ་གཅིག་གིས་ལབ་ཐུབ་ཀྱི་མ་རེད་ལ་ལབ་པ་ཡིན་ན་ཡང་སུ་གཅིག་གི་ཉན་མཁན་རག་གི་མ་རེད་བ། བྱས་ཙང་འདི་ཡིན་དུས་བསམ་པ་ལ། ང་ཚོ་ལག་ལེན་གྱི་ཐོག་ནས་རྟེན་འབྲེལ་དངོས་གནས་དྲང་གནས། གཅིག་ཕ་གིའི་ཕན་ཚུན་གཅིག་གིས་གཅིག་ལ་མཐུན་འབྲེལ་བྱས་ནས། ཨ་ནི་མཐུན་ལམ་རྡོག་རྩ་གཅིག་སྒྲིལ་གྱི་ཐོག་ནས་འགྲོ་ས་ཅིག་ཡོད་རེད་དེ། འགྲོ་ས་ཡོད་པ་དེ་ང་ཚོས་ངོ་འཕྲོད་པའི་ཐོག་ནས། འདི་གནང་དགོས་ཡ་དེ་གལ་ཆེན་པོ་ཞེ་པོ་གཅིག་ཆགས་ཀྱི་ཡོད་རེད། བྱེད་སྟངས་འདི། ད་ལྟ་ད་གོང་ས་མཆོག་གིས་སྔ་མ་སྔ་མ་ནས། འདི། གཅིག་ཕ་གི་གོང་ས་མཆོག་གིས་དམིགས་ཡུལ་ཆེན་པོ་བཞི་དང་འདི་འདྲས་ཀྱི། གཅིག་ཕ་གིའི་བཀའ་སློབ། ལམ་སྟོན་ཡང་ཡང་ཕེབས་ཀྱི་ཡོད་རེད། ཨ་འདིའི་ནང་ལོགས་ནས། ཨ་ནི། ཆོས་ལུགས་མཐུན་འབྲེལ ྋགོང་ས་མཆོག་གི་དམིགས་ཡུལ་ཆེན་པོ་བཞིའི་ནང་ལོགས་ནས་གཅིག་རེད། ད་ཆོས་ལུགས་མཐུན་འབྲེལ་འདི་སྤྱིར་བཏང་གི་ཆ་ནས་ཨ་ནི་འཛམ་བུ་གླིང་འདི་ན་ཡོད་པའི་ཆོས་ལུགས་གང་ག་ཟེར་གྱི་ཡོད་རེད། ད་བྱེ་བྲག་ཏུ་ནང་པའི་ནང་ལོགས་ཀྱི་ཆོས་བརྒྱུད་འདི་གའི་དེ་ད་དེ་བས་ཀྱང་ནས་ང་ཚོ་མཐུན་འབྲེལ་དགོས་ཡ་དེ་གལ་ཆེན་པོ་ཞེ་པོ་ཅིག་རེད་བ། བྱས་ཙང་དེ་འདྲ་ཡིན་དུས་འདི་གའི་དེ་ཚོགས་འདུ་འདིའི་རིགས་འདི་ཞེ་དྲག་གི་ཕན་ཐོགས་ཆེན་པོ་ཡོད་རེད། ཨ་ནི་འདི་བགྲོ་གླེང་ཚོགས་པའི་སྐབས་ལ་ཡ་བགྲོ་གླེང་བྱས་བསྡད་པ་ཙམ་མ་ཡིན་པས་བགྲོ་གླེང

ཕྱོགས་གཅིག་ནས་བྱས་ན་ཐུགས་ཁག་མེད། སྐད་དང་ཅིག་མང་པོ་ཅིག་གི་ཐོག་ནས་ཡང་ཆ་རྐྱེན་ཅིག་འཛོམས་དགོས་རོགས། ཟེར་དེ་འདྲའི་གི་ཐོག་ནས་ཆ་རྐྱེན་མ་འཛོམས་པས་ཡིན་ན་བཀའ་མོལ་གནང་དགོས་བསམ་ན་ད་ཅིག་གི་ཞལ་ཚུགས་ཚུགས་ཅིག་པ་གི། ཞལ་འཛུམ་འཛུམ་བྱས་ནས་ཞུ་ཡ་རེད་མ་གཏོགས་ཅིག་གི་བཀའ་མོལ་གནང་ཡ་གི་ད་མཐུན་རྐྱེན་འཛོམས་གི་ཡོད་མ་རེད་བ། དེ་འདྲའི་ཡིན་སྲིད་གི་རེད། ཡིན་ན་ཡང་འདི་གནང་དགོས་ཡ་དེ་གལ་ཆེན་པོ་ཞེ་པོ་ཅིག་རེད་བསམ་དྲན་གི་ཡོད། དགེ་བཤེས་ལགས་ང་ཚོས་ད་ལྟ། ད་འཛམ་གླིང་ཁྱོན་ཡོངས་ལ་ཡ་བལྟས་པས་ན་ད་ལྟ་དྲན་པ་ཉེར་གཞག་ཟེར་བ་ལ་ང་ཚོ Mindfulness། དེ་བྱེད་སྟངས་ནི་ད་ལྟ་ད། ཕྱི་རྒྱལ་མི་རིགས་དེ་ཚོས་ལག་བསྟར་བྱེད་པ་བྱེད་སྟངས་ལ་བལྟས་པས་ན། ཆོས་དང་མ་འབྲེལ་བའི་ཐོག་ནས་ལག་བསྟར་བྱེད་པའི་རྣམ་པ་ཤུགས་ཆེན་པོ་ཐོན་ཡོད་རེད་ཤག། དགེ་བཤེས་ལགས་རྩ་བ་ནས་དེ་ནང་ཆོས་ཀྱི། ཤུགས་རྐྱེན་ལ་བརྟེན་ནས་ཁྱབ་སྤེལ་འགྲོ་བ་ཅིག་ལ་ཡང་ངོས་འཛིན་བྱེད་ཀྱི་ཡོད་ན། ལ་རེད་ཐོག་མའི་འབྱུང་ཁུངས་ད་དེ་ཚོ་ནང་ཆོས་རང་རེད་བ། ཤུགས་ཆེ་ཡ་ཅིག་ད་གནས་བརྟན་སྡེ་པ་དང་དེ་ག་ནང་བཞིན Zen དང་དེ་ཚོ་རེད་དེ་ག་ནང་བཞིན་ད་ཅིག་ཕྱིས་སུ་སྐྱབས་མགོན་རིན་པོ་ཆེའི་མཚན་སྙན་དང་དེ་ག་ནང་བཞིན་བོད་བརྒྱུད་ནང་བསྟན་གྱི་ད་ང་རང་ཚོའི་བླ་མ་སྐྱེས་ཆེན་དམ་པ་དང་མང་པོའི་ཤུགས་རྐྱེན་ཡོད་རེད་ད་དེ་ནང་ལོ། ཡིན་ནས་ལས་ད་ཁོ་ཕི་གའི་ནུབ་ཕྱོགས་ནང་ལོ་ལ་ཁྱབ་སྤེལ་བྱས་པའི་ཁ་ཐུག་ལ་ད་ནི་ཆོས་ལུགས་དང་མ་འབྲེལ་བའི་རྣམ་པའི་ཐོག་ནས་བྱས་པས་ན་ཁོ་རྒྱ་ཁྱབ་ཆེ་ཡ་འགྲོ་གི་རེད་བ།

ཁ་ནས་དགེ་བཤེས་ལགས། ནང་པ་དང་ཚན་རིག་གཉིས་ཀྱི་བར་ལ་ཡ་བགྲོ་གླེང་དེ་འདྲ་བྱེད་པའི་སྐབས་ལ་ཡ་མ་མཐུན་པའི་ཆ་མང་ཤོས་དེ་ག་བ་ལ་ལེགས་ཡིན་ན། མ་མཐུན་པའི་ཆ་ཤུགས་ཆེ་ཤོས་དེ་ད་ད་ཅིག། ག་རེ་ཟེར་དགོས་རེད་ཚན་རིག་གི་ཕྱོགས་ནས་བཤད་པ་ཡིན་ན་ད་ཚེ་འདིའི་ཕྱོགས་དེ་མང་དོག་ཅིག་ལ་ཡ། སྐྱེ་བ་ཕྱི་མའི་ཕྱོགས་དང། དེ་ག་ནང་བཞིན་ང་རང་ཚོའི་ཆོས་ཉམས་ལེན་དང་དེ་ཚོ་ལ་བརྟེན་ནས་ཅིག།

བྱས་དང་ད་དེ་ཚོ་ཁོ་ཕར་བཞག་བྱས་ད་ང་རང་ཚོའི་ཐུན་མོང་ག་རེ་ཡོད་པ་དེ་ག་རེ་ཟེར་ན་འགྲོ་བ་མི་གི་ཅིག་སེམས་ཁམས་ཀྱི་ནི་གོང་ས་མཆོག་གིས་གསུངས་པ་ནང་བཞིན་སེམས་ཁམས་ན་ཡོད་པའི་བཟང་པོའི་ཡོན་ཏན་དེ་ཚོ་ག་འདྲས་ག་འདྲས་བྱེད་དགོས་མེད་དེ་ནས་ངན་ཕྱོགས་དེ་ཚོ་ག་འདྲས་ཟློག་ཕྱོགས་བྱེད་དགོས་མེད་འོ་དེ་འདྲས་ཀྱི་ཐོག་ནས་བགྲོ་གླེང་ཞུ་གི་ཡོད་རེད་བ་བྱས་དང་ད་དེ་ཕྱི་རོལ་ཚན་རིག་གི་ནང་ནང་ནས་ཅིག་འགྲེལ་བཤད་རྒྱག་སྟངས་ད་དེ་ཚོ་ཕར་ཚུར་བསླབ་བྱ་ལེན་གི་ཡོད་རེད་ད་ད་སྐབས་སུ་བབ་པ་ཆ་བཞག་ན་ད་ལྟའི་ནང་པའི་དགེ་འདུན་པའི་ལྷན་ཚོགས་འདི་ལྟ་བུའི་ཚོགས་ཡོང་དུས་ང་ཚོས་ཕན་ཚུན་བར་རུ་ལ་བསླབ་བྱ་ལེན་དགོས་ཡ་ཡོང་གི་འདུག་ཡང་སྐབས་རེ་སྐབས་རེ་ད་ཅིག་ཕར་ཚུར་བཟང་ཕྱོགས་དེ་ཕར་ཚུར་ལེན་ཆོག་གི་རེད་ལ་ཡང་ཅིག་ཏོག་ཙམ་ཏོག་ཙམ་ངན་ཕྱོགས་དེ་ཚོ་ཤུགས་རྐྱེན་ཐེབས་ཡ་གི་དེ་འདྲའི་ཏོག་ཙམ་ཏོག་ཙམ་ཡོད་པའི་བཟོ་འདྲ་འདུག་དཔེ་ཆ་ད་ཅིག་བཙལ་གི་བཙལ་གི་ཁ་ཤས་ཐོག་ལ་ཡང་ཅིག་ག་རེ་ཟེར་བ་རེད་ཕར་ཚུར་ད་དེ་ཁོ་ཡོང་སྲིད་གི་རེད་བ་ག་དུས་ཡིན་ན་ཁོ་བཟང་བ་ཆ་ཚང་ཕྱོགས་ལ་འགྲོ་དགོས་རེད་ཟེར་ཡ་ཡོད་མ་རེད་བཟང་པོའི་ཡོན་ཏན་དེ་ཚོ་ཕར་ཚུར་འགོས་གི་རེད་ལ་ཡང་ངན་པ་དེ་ཚོ་ཏོག་ཙམ་ཏོག་ཙམ་ཕར་ཚུར་འགོས་སྲིད་པ་དེ་འདྲ་རེད་ཤག་ད་གང་ལྟར་ཡང་ད་ལྟའི་ཆ་ལ་བྱས་པས་ན་ཧ་ཅང་གི་དགེ་མཚན་ཆེན་པོ་ད་འདི་ཚོའི་གྲངས་དེ་ཚོ་ག་ཚད་ཐུན་མོང་གི་ནུས་པ་ག་ཚད་ཡ་མཉམ་དུ་ཡ་དེ་བྱེད་ཐུབ་པ་ཡིན་ན་རྩ་བའི་སངས་རྒྱས་ཀྱི་བསྟན་པ་རྒྱས་པ་དང་སེམས་ཅན་གྱི་བདེ་སྐྱིད་ལ་ཕན་ཡག་གི་རྒྱུ་ལ་རང་འགྲོ་ཡག་རང་རེད་ཤག། རྒན་བྱང་ཆུབ་ཆོས་ལྡན་ལགས་ད་ལྟ་ད་རྒྱལ་སྤྱིའི་དགེ་འདུན་པའི་གླེང་སྟེགས་ཐོག་ལ་ཡ་ད་ལོ་རྒྱུས་རང་བཞིན་ཆགས་ཤག་གླེང་སྟེགས་དེ་འདྲ་སོང་ཙང་དེ་ནང་ལ་ཡ་གྲོས་ཆོད་ནང་ལ་ཡ་རྒན་ལགས་གལ་ཆེ་ཤོས་ཅིག་ག་རེ་ཤར་བའི་དགོངས་པའི་ནང་རྒན་ལགས། ངོས་འཛིན་ག་གི་བྱས་ནས་གྲོས་ཆོད། གྲོས་ཆོད་ནང་ལོགས་ལ་ད་ལྟ་འདི་རེད། གྲོས་ཆོད་ནང་ལོགས་ལ་ད་སྔོན་བརྗོད་ཅིག་ཡོད་རེད་སྔོན་བརྗོད་དེ་ད་སྤྱི་བཏང་གི་སྤྱི་བཏང་གལ་ཆེན་པོ་ཞེ་དྲག་རེད། ཨ་ནི། དེ་གི་ད་ནང་པའི་གི་ཐུན་མོང་མ་ཡིན་པའི་བསླབ་བྱ་དང་ཨ་ནི་རིན་ཐང་དང་ཨ་ནི། དེ་དག་དང་འབྲེལ་པའི་སྒོ་ནས་ཨ་ནི་ཅིག་ཕ་གིའི་འགྲོ་བ་མིའི་རིགས་ལ་ཡང་ཕན་ཐོགས་རྒྱ་ཆེན་པོ་བསྐྲུན་ཐུབ་ཡག་གི་ནུས་པ་ཡོད་པ་འདི་ག་དེ་ངོས་ལེན་བྱེད་ཡག་གི་རེད། ཨ་ནི། ག་རེ་ཟེར་དགོས་རེད། དོན་དག་གཉིས་པ་འདི་ལ་ཡ་ཨ་ནི། དུས་རབས་དང་མཐུན་པས། ད་ལྟ་ད་ལྟའི་གནས་སྐབས་དང་མཐུན་པའི་ཨ་ནི། ཅིག་ཕ་གིའི་དཀའ་ངལ་འདི་ག་དེ་སེལ་ཡག་ལ་ཡ་ཨ་ནི། ནང་ཆོས་ཀྱི་ཐོག་ནས་ཨ་ནི། ཅིག། ཚད་མཐོ་པོའི་གི། ཡ་རབས་བཟང་སྤྱོད་གི

ཆགས་བསྡད་ཡོད་རེད། གོང་ས་མཆོག་གིས་ཡང་ཡང་བཀའ་སློབ་ཁ་སང་གསུངས་སོང་ད་ནང་པའི་རྗེས་འབྲང་པ་ཚོ་གོས་ཆས་གོན་པ་ཙམ་མ་ཡིན་པ་ཉམས་ལེན་བྱེད་དགོས་རེད་གསུངས་ཡས་དེ་ཚོ་དང་པོ་དེ་ད་ནང་པའི་ཁོ་རང་ཆོས་རང་སོ་སོས་ཉམས་ལེན་བྱེད་དགོས་གི་འདུག་བ་སོ་སོས་ཉམས་ལེན་མ་བྱས་པ་ཡིན་ན་ནི་མི་ལ་ཨ་ལས་ངན་ལ་སྤེལ་ཐབས་ཁོ་རང་དེ་ཁོ་ཁག་པོ་ཆགས་བསྡད་ཡོད་རེད་ཨ་ནི་དེ་བྱེད་དུས་ང་རང་ཚོ་རང་གི་ཉམས་རྟོགས་དེ་གལ་ཆེན་པོ་ཆགས་བསྡད་ཡོད་རེད་ཨ་ནི་གཉིས་པ་དེ་མཁན་ཟུར་རིན་པོ་ཆེས་ད་གིན་གསུངས་པ་ནང་བཞིན་བྱས་ནས་ང་ཚོས། ཚན་རིག་གི་ཐབས་ལམ་དེ་བེད་སྤྱོད་བཏང་ཡག་རེད་མ་གཏོགས་ང་ཚོ་ཡང་དེ་ཡིན་གཅིག་མིན་གཅིག་ཚན་རིག་གི་དཔང་ཁར་ཚོ་རྒྱབ་རྟེན་འཚོལ་ཡག་གལ་མ་རེད་ཟེར་བྱས་ཙང་ཚན་རིག་གི་ཐབས་ལམ་བེད་སྤྱོད་འཚོལ་ཡག་དེ་རེད། ཨ་ནི་ཐབས་གཞན་པ་དེ་ནི་ང་ཚོས་གང་ཐུབ་ཐུབ་ཀྱིས་ད་སྤྱི་ཚོགས་ཀྱི་འཚོ་བ་དངོས་ལ་མར་འཇགས་ཐུབ་ཡག་དེ་ཨ་ནི་ད་དེ་ག་ནང་བཞིན་གཅིག་ད་རྗེ་ཙོང་ཁ་པས་གསུངས་པ་ནང་བཞིན་ཐབས་གང་ཞིག་གིས་འཕེལ་བར་འགྱུར་སྙམ་པའི་རྣམ་པར་དཔྱོད་པས་ཉིན་མཚན་འདའ་བར་ཤོག་སྤྱི་ཚོགས་ཀྱི་གནས་སྐབས་དང་ཡུལ་དུས་ལ་དགོས་མཁོ་ག་འདྲས་བྱུང་ཡོད་ན་འདིའི་གི་ཐབས་ཤེས་དེ་བཙལ་ནས་ཨ་ནི་བེད་སྤྱོད་བཏང་ནས་འོ་དེ་བྱས་གསུང་དགོས་རེད་པ་བྱས་ཙང་དེ་བྱེད་དུས་ཙམ་པ་ཡ་ད་ཁོ་ཅིག་ལུང་པ་སོ་སོ་ཁ་སང་ད་ལྟ་ང་ཚོ་བགྲོ་གླེང་གི་ནང་ལོགས་གཅིག་ལ་ལུང་པ་སོ་སོའི་རིག་གཞུང་དང་གོམས་གཤིས་དང་དེ་ཚོ་ལ་ཡང་ནི་ཕར་ཚུར་སྦྱར་ཐབས་ཀྱི་སྐོར་གསུང་དུས་དེ་ལུང་པ་སོ་སོ་སོའི་གོམས་གཤིས་དང་དེ་ཚོ་ཡང་ཁྱད་པར་འདུག་བ་བྱས་ཙང་དེ་འདྲས་སྣ་ཚོགས་པ་ཅིག་གི་ཐོག་ནས་ཡོང་སྲིད་གི་རེད་བསམ་གི་འདུག། རྒན་བྱང་ཆུབ་ཆོས་ལྡན་ལགས་ད་ལྟ། སྤྱི་བཏང་ནས་ད་ནང་པའི་ཆོས་བརྒྱུད་འཛིན་པ་ཚོའི་བར་ལ་ཡང་འབྲེལ་བ་བྱས་འབྲེལ་བ་བྱས་བྱས་ད་མཐུན་ལམ་དེ་ཡང་ཡར་རྒྱས་ཡོང་ཡག་ལ་ཡང་ལས་གཞི་སྤེལ་ཨེ་ནས་ད་ལྟ་གླེང་སྟེགས་བགྲོ་གླེང་རྒྱལ་སྤྱི་རང་བཞིན་ལྡན་པའི་བགྲོ་གླེང་དེ་འདྲས་འཚོགས་པའི་སྐབས་ལ་ཡང། ད། དཀའ་ངལ་ཆེ་ཤོས་ཅིག་ག་རེ་འཕྲད་ཡོད་ན་རྣམ་པ་ཚོ་ཡང་བགྲོ་གླེང་བྱས་པའི་སྐབས་ལ་ཡང་མ་མཐུན་པའི་ཆ་དེ་འདུག་ལ་ནས་འདི་ལ་དཔེ་དང་སྦྲགས་བྱས་ཅིག་གསུང་རོགས་གནང་ཅིག་གསུང་རོགས་བྱེད་དང། དཀའ་ངལ་ཆེ་ཤོས་དེ་དྲང་པོ་བཤད་པ་ཡིན་ན་སྐད་དེ་རེད། ད་ང་ཚོ་ད་ལྟའི་བགྲོ་གླེང་བྱེད་ཡ་དེ་ང་ཚོས་རྒྱལ་ཁབ་སུམ་ཅུ་སོ་གྲངས་ཅིག་མཉམ་ཞུགས་གནང་གི་ཡོད་རེད་དེ། ད་ང་ཚོའི་སྐད་དེ་ད་ཐུན་མོང་གི་སྐད་ཅིག་བེད་སྤྱོད་མ་བཏང་པ་ཡིན་ན་ཨ་ནི་ད་དེ་བགྲོ་གླེང་བྱེད་ཐུབ་ཀྱི་ཡོད་མ་རེད། ད་ལྟའི་ཆ་ལ་ད་དྲང་པོ་ཞུས་པ་ཡིན་ན

ཨ་ནི་གཅིག་ཕ་སྐད། ཕ་སྐད། མ་སྐད་མི་གཅིག་པ་ཤ་སྟག་ཅིག་མཉམ་དུ་འཛོམས་ཡོང་དུས་ཙམ་པ་ལ་ང་ཚོ་ཐུན་མོང་གི་ཕ་སྐད་ཅིག་མེད་པ་ཡིན་དུས་འདི་དཀའ་ངལ་ཆེན་པོ་ཅིག་རེད། ཡིན་ན་ཡང་ད་འདི་ཡིས་ད་ད་ལྟའི་ཆ་ལ་འགྲོ་སོན་བྱས་མང་ཆེ་དབྱིན་ཇིའི་སྐད་ཀྱི་ཐོག་ནས་བྱེད་ཀྱི་ཡོད་རེད། དབྱིན་ཇིའི་སྐད་དེ་འཛམ་བུ་གླིང་འདིའི་ཐོག་ལ་ཡ་ཨ་ནི། ཚོང་འབྲེལ་དང་འཛིན་སྐྱོང་གི་ད་སྐད་གནད་འགག་ཆེ་ཤོས་དེ་ཆགས་བསྡད་ཀྱི་ཡོད་རེད། བྱས་ཙང་འདི་དག་ཐོག་ནས་ང་ཚོ་བགྲོ་གླེང་བྱས་ནས་འགྲོ་དགོས་ཡ་ཆགས་ཀྱི་ཡོད་རེད། གཅིག་གནས་སྟངས་ཁོ་རང་གི་འདི་འདྲས་ཆགས་བསྡད་ཀྱི་ཡོད་རེད་བྱས་ཙང་འདི་དཀའ་ངལ་ཆེ་ཤོས་གཅིག་དེ་ཁོ་རང་ཚོ་གཅིག་སོ་སོ་སོ་སོའི་གི་ལུང་པའི་གི་ཕ་སྐད་མ་སྐད་གི་ཐོག་ལ་དངོས་གནས་འགྲེལ་བཤད་རྒྱག་པ་ཡིན་ན་འགྲེལ་བཤད་ག་རེ་ཟེར་དགོས་རེད་གཅིག་ཞེ་པོ་གཅིག་ལྷུག་པོ་བྱས་ནས་ཅིག་གུ་ཡངས་པོ་བྱས་ནས་ཅིག་དཀའ་ངལ་མེད་པའི་ཐོག་ནས་རྒྱབ་ཐུབ་ཡས་ཡོད་པ་ཅིག་ད་ཁོས་དབྱིན་ཇི་སྐད་ཀྱི་ཐོག་ལ་རྒྱབ་ཡོང་དུས་ཙམ་པ་ལ་ཡང་དེ་ཅིག་ཕ་གི་སྐད་གཞན་དག་ཅིག་གི་ཐོག་ལ་རྒྱབ་ཡོང་དུས་ཁོ་རང་གི་སེམས་ཀྱི་ནང་ལོག་གི་ཚོར་བ་དེ་ཇི་མ་ཇི་བཞིན་ཕ་གི་སྐྱེལ་མ་ཐུབ་པ་དེ་འདྲའི་གི་དཀའ་ངལ་ཏན་ཏན་ཡོང་གི་ཡོད་རེད་ད་དེ་དུས་དེ་ང་རང་ཚོ་བོད་པ་ཚོ་གི་དབྱིན་ཇི་སྐད་ཐོག་ལ་ཕ་ཅིག་གསུང་དགོས་དུས་དཀའ་ངལ་ཅིག་ཡོང་གི་ཡོད་རེད་བ་དེ་གཅིག་པ་གཅིག་རྐྱང་རེད། ད་དེ་དཀའ་ངལ་ཅིག་རེད་ཡིན་ན་ད་དེ་དཀའ་ངལ་འདི་ང་ཚོས་སྒྲོམ་གཞིའི་ཐོག་ནས་སེལ་ཐབས་མེད་བསྡད་པ་ཅིག་རེད། ད་ག་རེ་ཡོད་པ་དེ་དེའི་ཐོག་ནས་ཕེབས་ཡ་རེད་མ་གཏོགས་གཅིག་གིས་ང་ཚོ་འདི་དཀའ་ངལ་དེ་སེལ་ནས་སྐད་གཞན་དག་ཅིག་བེད་སྤྱོད་བཏང་པ་ཡིན་ན་དེ་ང་ཚོ་གཅིག་ཕ་གི་འདི་གི་དཀའ་ངལ་དེ་སེལ་ཐུབ་ཀི་མ་རེད། བྱས་ཙང་དཀའ་ངལ་དེ་གཅིག་ཆེ་ཤོས་གཅིག་གཅིག་རེད། ད་དཀའ་ངལ་གཉིས་པ་དེ་ཨ་ནི་ད་ནི་ང་ཚོ་རིག་གཞུང་གི་རྒྱབ་ལྗོངས་མི་འདྲ་བ་ཡོང་གི་ཡོད་རེད། གཅིག་རིག་གཞུང་གི་རྒྱབ་ལྗོངས་མི་འདྲ་བ་དེ་རྐྱེན་བྱས་ནས་ཨ་ནི་གཅིག་ཕ་གི་གནས་ཚུལ་གང་དང་གང་ཡིན་པ་ཡིན་ན་ཡང་དེའི་གཅིག་གི་ལྟ་སྟངས་མི་འདྲ་བ་ཕྲན་བུ་ཕྲན་བུ་ཡོང་གི་ཡོད་རེད་དེ་ཡིན་ན་ཡང་ང་ཚོ་གཅིག་ནང་པ་ཡིན་པའི་ཆ་ནས་སྤྱི་བཏང་གི་ཆ་ནས་བྱས་ན་ནང་པའི་གི་གཅིག་གིས་སྟོན་པ་བཅོམ་ལྡན་འདས་ཀྱི་རྗེས་འབྲངས་དེ་གའི་དེ་བསམ་བློ་གུ་ཡངས་པོ་ཡོད་རེད། ཆོས་ལུགས་གཅིག་གིས་ཆོས་བརྒྱུད་གཞན་དང་ཆོས་ལུགས་གཞན་དང་མི་འདྲ་བ་དངོས་གནས་དྲང་གནས་གཅིག་ཕ་གི་ང་ཚོས་ང་ད་རྒྱལ་ཁབ་མང་པོ་གཅིག་ལ་ཕྱིན་ཨ་ནི་གཅིག་གིས་ཕ་གི་ཆོས་རྗེ་དགེ་འདུན་པ་མང་པོ་གཅིག་མཇལ་ཨ་ནི་དེའི་ནང་ལོགས་ནས་དབུ་ཁྲིད་མང་པོ་གཅིག་མཇལ་ཡོང་དུས་ཙམ་པ་ལ། ཡང་བཅོམ་ལྡན་འདས་ཀྱི་རྗེས་འབྲངས་དེ་གཞན་དང་མི་འདྲ་བ་ཅིག་ལ་ཧ་ཅང་གི་བསམ་བློ་གུ་ཡངས་པོ་རེད་བཞག་ཅིག་བསམ་བློ་བུ་ཟུ་དོག་པོ་བྱས་ཅིག་ཕ་གི་ཅིག་འདི་མ་གཏོགས་ཡོད་མ་རེད་ཟེར་དེ་འདྲའི་གི་ཅིག་ཕ་གི་ཧ་ཅང་གི་བུ་ཟུ་དོག་པོ་བྱས་དེ་འདྲའི་གི་བསམ་བློ་དེ་ཡོད་མ་རེད་དེ་ཡང་ང་ཚོ་ལྟ་ཚུལ་ཅིག་རེད་བྱས་ཙང་འདི་ག་འདི་ལེགས་པའི་ཆ་ཅིག་རེད་ད་ཡིན་ན་ཡང། ང་ཚོ་ད་ལྟའི་ཆ་ལ། གཅིག། གླེང་སྟེགས་འདིའི་རིགས་འདི་འཛམ་བུ་གླིང་སྤྱི་ཡོངས་ལ་ཡ་ནང་པ་ཡོད་དོ་ཅོག་གིས་ད་ང་ཚོ་ཚོའི་འདི་གླེང་སྟེགས་གཅིག་ཐོག་ལ་དེ་འདྲས་ཞུས་ནས་དེའི་ཐོག་ལ་ང་ཚོས་གཅིག། ང་ཚོ་གང་ག་གཅིག་ནང་པ་གཅིག་མཚུངས་ཡིན་པའི་འདུ་ཤེས་དེ་གོང་འཕེལ་དུ་གཏང་ཡ་དང། ཨ་ནི་ང་ཚོ་གང་ག་གཅིག་གིས་གཅིག་ལ་ཡ་གཅིག་དངོས་གནས་དྲང་གནས་ཁོང་རྣམ་ཚོས་སློབ་སྦྱོང་འདི་འདྲས་ཅིག་གནང་གི་ཡོད་པ་འདྲ་ཁོང་རྣམ་ཚོས་སློབ་སྦྱོང་འདི་འདྲས་ཅིག་གནང་གི་ཡོད་པ་འདྲ་བསམ་པའི་འདི་འདྲས་ཅིག་གི་ཐོག་ནས་ཨ་ནི་ཕན་ཚུན་གཅིག་གིས་གཅིག་ལ་བལྟས་སོ་གཅིག་ཕ་གི

ད་ལྟའི་ཆ་ལ་ང་ཚོས་འདུག་ཟླ་འདས་པའི་ལོ་མང་པོ་ཅིག་རིང་ལ་ང་ཚོས་བགྲོ་གླེང་མང་པོ་ཅིག་གོ་སྒྲིག་བྱས་པ་རེད། ཅིག་དེ་ཚོའི་རིགས་འདི་ལོ་རེ་ནས་ལོ་རེ་ཡར་ཡར་ཡར་འགྲོ་གི་ཡོད་པའི་ཚོར་སྣང་ཅིག་ཏན་ཏན་ཡོང་བསྡད་ཀྱི་འདུག་ད་འདི་ལེགས་པའི་ཆ་ཅིག་རེད། དགེ་བཤེས་ཐབས་མཁས་བློ་གྲོས་ལགས་ལ་ཡ་མཐའ་མ་བཀའ་འདྲི་ཞུ་ཆོག་པ་བྱས། དགེ་བཤེས་ལགས་སྤྱིར་བཏང་ནས་ད་ནང་ཆོས་དེ་ད་འཛམ་གླིང་ཡོངས་ལ་ཡ་ད་ཁྱབ་སྤེལ་ཡོང་བ་ལ་གཙོ་བོ་ཅིག་དེ་ད་སྐད་ཡིག་དེ་གལ་ཆེན་པོ་ཞིག་ཆགས་འདུག་ད་དམིགས་བསལ་གྱི་ལྷག་པར་དུ་དབྱིན་ཇིའི་སྐད་ཡིག་དེ་ང་ཚོ་གི་ད་ད་གྲྭ་ཚང་ད་ཨ་ནི་དགོན་སྡེ་ཁག་ལ་ཡ་དབྱིན་ཇི་སྐད་ཡིག་ཁྲིད་དེ་གལ་ཆེ་ལོས་རོ་ཇི་ཙམ་ཡིན་ན་དེ། དེ་ཡིན་ཙང་ད་རྩ་བའི་དགོན་སྡེ་ཁག་དང་དེ་ཚོ་ཚང་མ་ལོག་གི་ད་ཉམས་མྱོང་དེ་བསགས་བྱས་སླེབས་ཡོང་དུས་ཡར་ཡར་ཞེ་དྲག་འགྲོ་གི་ཡོད་རེད་སྔོན་མ་ང་ཚོ་ད་བོད་ནས་ཡོང་བའི་ཁ་ཐུག་ལ་ཡིན་ན་ད་ཧ་ལམ་ད་མ་སོང་ན་ང་ཚོ་སྐད་རིགས་སྦྱང་ས་ཁག་པོ་ཆག་འགྲོ་གི་ཡོད་རེད་ཅིག་ཨ་ནེ་སྦྱང་ཡག་ལ་དོ་སྣང་དགོས་མཁོ་ཡོད་པ་ད་ག་ཚད་ཤེས་མཁན་ཡང་ཡོད་མ་རེད

དེ་ཡིན་དུས་ཙམ་པ་ཡང་དུས་ཚོད་ཐོག་ནས་ག་ལེ་ག་ལེ་བཟང་དུ་འགྲོ་ཡག་གི་རེ་བ་ཆེན་པོ་ཅིག་བྱེད་བསྡད་ཀྱི་ཡོད་ནའོ། ང་ཚོ་དུས་ཚོད་རྐྱེན་པས་ད་དེ་རིང་གི་གླེང་མོལ་དེ་འདི་ནས་མཇུག་སྒྲིལ་ཞུ་གི་ཡིན། རྒན་ལགས་རྣམ་གཉིས་དམིགས་བསལ་གྱི་དུས་ཚོད་གནང་བྱས་ང་ཚོ་ལ་ཡ་བཅར་འདྲི་ཞུ་རྒྱུའི་གོ་སྐབས་གནང་བར་སླར་ཡང་སྙིང་ཐག་པ་ནས་ཐུགས་རྗེ་ཆེ་ཞུ་གི་ཡིན། ཐུགས་རྗེ་གནང། ཐུགས་རྗེ་གནང། ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་ལས་རིམ་རྒྱང་སྲིང་ཞུས་ཟིན་པ་ཡིན་ང་ཚོའི་ཐེངས་འདིའི་ལས་རིམ་བཀོད་སྒྲིག་གནང་མཁན་དབྱངས་སྒྲོན་ལགས་དང་གསར་འགྱུར་དང་ལེ་ཚན་ཁག་ངོ་སྤྲོད་ཞུ་མཁན་མཁའ་འགྲོ་གཡང་འཛོམས་ལགས་དང་སྒྲོལ་མ་ལྷ་མོ་བཅས་ཐུན་མོང་ནས་གསན་རྣམས་ལྷན་རྒྱས་ཀྱིས་ང་ཚོའི་ལས་རིམ་གསན་པར་ཐུགས་རྗེ་ཆེ།